ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཁྲུམས་ཟླ་བའི་ཚེས་ཉི་ཤུ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་དྲུག་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་གཏོང་ཕྱག་རོགས་གནང་མཁན་ཇོ་རོན་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་བྱུང་བར་ཐུགས་གསོའི་འཚམས་འཕྲིན་བསྩལ་གནང་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ནའང་མཉམ་རུབ་ཀྱི་འཐབ་རྩོད་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་པའི་སྐོར་ཞིག་དང། ཟླ་བ་ཚེ་རིང་ལགས་ཀྱིས་རྒྱ་གར་གྱི་གྲོང་ཁྱེར་སྦེང་ལོར་ནང་བུད་མེད་དང་ཕྲུ་གུའི་གྱོན་ཆས་བཟོ་གྲྭ་བཙུགས་ཡོད་པའི་སྐོར་གནས་ཚུལ་བསྐྱར་ཟློས་ཞུ་རྒྱུ།

ཆུ་ལོག་བྱུང་བ་སོགས་ཀྱིས་ད་ལྟའི་ཆར་ཁུལ་དེའི་གནས་སྡོད་མི་གྲངས་ཉིས་ཁྲི་ཉིས་སྟོང་ཙམ་གྱི་འཚོ་གནས་ལ་དོ་ཕོག་ཚབས་ཆེ་ཐེབས་ཡོད་པ་མ་ཟད་དོན་རྐྱེན་དེའི་འོག་ནས་ད་བར་མི་གྲངས་ཉི་ཤུ་རྩ་གཉིས་ཙམ་གྱི་ཚེ་སྲོག་ཤོར་ཡོད་པ་རེད། ཡང་འབྲེལ་ཡོད་གནམ་གཤིས་སྔོན་བརྡའི་ལས་ཁུངས་ནས་འགྲེལ་བརྗོད་གནང་བ་ལྟར་ན། དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ལོར་མངའ་སྡེ་ནང་ཆུ་ལོག་ཆེན་པོ་བྱུང་བ་ནས་བཟུང་འདས་པའི་ལོ་ངོ་ལྔ་བཅུ་ལྷག་ཙམ་གྱི་རྗེས་སུ་འདི་ལྟ་བུའི་མི་རྒྱུ་ཟོག་གསུམ་ལ་གོད་ཆག་ཕོག་པ་ཞིག་ཡིན་རེད་གསུངས་འདུག། ད་རེས་འབྲས་ལྗོངས་མངའ་སྡེའི་ནང་འདི་ལྟ་བུའི་ཆུ་ལོག་གི་གོད་ཆག་ཚབས་ཆེ་བྱུང་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཁྱབ་བློན་ཆེན་མཆོག་ལ་ཐུགས་གསོའི་འཚམས་འཕྲིན་ཞིག་སྩལ་གནང་ཡོད་པ་དེའི་ནང་ད་རེས་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་ཕོག་པ་དེས་རྐྱེན་པས་མིའི་ཚེ་སྲོག་ཤོར་བ་དང་དངོས་ཟོག་ལ་དོ་ཕོག་ཐེབས་པ་བཅས་ལ་ཐུགས་ཕམ་ཆེན་པོ་བྱུང་ལ་ཚེ་སྲོག་ཤོར་བའི་རྗེས་ཤུལ་ནང་མི་དང་གོད་ཆག་ཕོག་པ་རྣམས་ལ་ཐུགས་གསོ་དང་སྨོན་ལམ་ཡོད་ཅེས་གསུངས་གནང་འདུག་ད་ག་ནང་བཞིན་གོང་ས་མཆོག་གི་གསུང་འཕྲིན་དེའི་ནང་ད་རེས་མངའ་སྡེའི་ནང་གོད་ཆག་ཆེན་པོ་ཕོག་ཡོད་ཀྱང་འབྲེལ་ཡོད་ཚང་མས་མང་ཚོགས་ཀྱི་བདེ་སྡུག་སེལ་ཐབས་གནང་བཞིན་པར་བསྔགས་བརྗོད་དང་རྗེས་སུ་ཡི་རང་ཡོད་ལ་འབྲས་ལྗོངས་མི་དམངས་ཚོར་གདུང་སེམས་མཉམ་སྐྱེད་མཚོན་ཆེད་ངལ་སེལ་གྱི་མཐུན་འགྱུར་གྱི་ཚུལ་དུ་ཏཱ་ལའི་བླ་མ་ཐེབས་རྩ་ཁང་ནས་ཞལ་འདེབས་གནང་རྒྱུའི་བཀོད་མངགས་གནང་ཡོད་ཅེས་ཀྱང་བཀོད་ཡོད་པ་རེད། སྤྱིར་བཏང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞིར་བཟུང་ལྟར་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་ཁུལ་ཆིབས་བསྒྱུར་སྐྱོང་གནང་རྒྱུའི་མཛད་འཆར་ཉིན་ཤས་ཕྱིར་འགྱངས་གནང་འདུག་ལ་འདི་ཚེས་བཅུ་བདུན་ནས་ཉིན་གྲངས་གཉིས་ཙམ་རིང་ཆོས་འབྲེལ་གནང་རྒྱུའི་མཛད་འཆར་ཡང་ཡོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ལྷོ་ཨ་མེ་རི་ཀའི་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་ཡོད་པ་ལྟར་འདི་ཚེས་ལྔ་ཉིན་ཀོ་ལོམ་པི་ཡའི་ནང་ཕེབས་འབྱོར་བྱུང་ཡོད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན་ཀོ་ལོམ་བི་ཡའི་རྒྱལ་ས་བྷོ་གོ་ཏར་ཕེབས་འབྱོར་བྱུང་བ་དང་གནམ་ཐང་དུ་བོད་དོན་རྒྱབ་སྐྱོར་ཚོགས་པ Amigo del Tibet Colombia ཡི་ཚོགས་གཙོ Claudia Bonito དང་ཁོང་གི་སྐུ་ཟླ་རྣམ་གཉིས་ནས་དགའ་བསུ་ཞུས་གནང་ཞིང་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱང་སྲིད་སྐྱོང་མཆོག་དང་ལྷན་བཅར་ཞུས་ཡོད་འདུག

སྤྱི་དང་བོད་ཀྱི་གནས་སྟངས་སྐོར་ལ་དུས་བཀའ་འདྲི་ཞུས་རེད་ཤག་སྤྱི་ཡོངས་ཀྱི་བོད་ཀྱི་གནས་སྟངས་སྐོར་ལ་དུས་བཀའ་འདྲི་ཞུས་རེད་ཅེས། དེའི་རྗེས་ལ་ཨ་ནེ་ད་ལྟ El Bosque University གི་ཨ་ནེ་སན་ཏི་ཡ་གོ་ཨལ་ཝེས་ཨ་ནེ་དེ་གི་ཨ་ནེ་ད་ལྟ Department of Bioethics གི་ཨ་ནེ་དུས་བཀོད་སྲིད་སྐྱོང་ལ་དོགས་འདྲི་ཞུས་གནང་བ་རེད་ད་དྲི་བ་དྲིས་ལན་དུས་གནང་ཡ་རེད་ཤག་དེའི་རྗེས་ལ་ཡུ་ན་དེ་ནོས་ལ་ནི་ད་དེ།

དེ་ཡང་བྷར་ཛིལ་གྱི་གྲོང་ཁྱེར་སོའོ་ཕོ་ལོ་ནས་ཀོ་ལོམ་བི་ཡའི་རྒྱལ་ས་བྷོ་གོ་ཏཱར་ཕེབས་ཐོན་མ་གནང་གོང་སྲིད་སྐྱོང་མཆོག་གིས་བྷར་ཛིལ་གྱི་གྲོང་ཁྱེར་སོའོ་ཕོ་ལོ་ས་གནས་སུ་རྟེན་གཞི་བྱས་པའི་ས་སྐྱ་དགོན་པར་གནས་གཟིགས་སུ་ཕེབས་གནང་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་འདི་ཚེས་གསུམ་ནས་བཞི་བར་ཀོ་སྟ་རི་ཀ་ཕེབས་ནས་བོད་དོན་རྒྱབ་སྐྱོར་བའི་ཆབ་སྲིད་མི་སྣར་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་གོང་ས་མཆོག་གི་དགོངས་གཞི། བོད་མིའི་སྒྲིག་འཛུགས་ཀྱི་གནས་སྟངས་སོགས་ངོ་སྤྲོད་གནང་ཞོར་མུ་མཐུད་དུ་བོད་དོན་རྒྱབ་སྐྱོར་ཡོང་བའི་འབོད་སྐུལ་གནང་ཡོད་འདུག། དེ་ནས་སྲིད་སྐྱོང་མཆོག་གིས་ལྷོ་ཨ་མི་རི་ཀའི་ནང་གི་གཞུང་འབྲེལ་ཕྱོགས་ཕེབས་ཀྱི་མཛད་འཆར་གྲུབ་རྗེས་ཨ་མི་རི་ཀའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འཆར་ཡོད་འདུག། རྒྱ་ནག་གི་ཧུའུ་པེ་ཞེས་པའི་ཚོང་དོན་ཚན་པར་ཐའེ་ཝན་གྱི་བཟོ་ཚོང་ལས་ཁང་གི་ངོས་ནས་ཁྲིམས་འགལ་གྱི་མཐུན་འགྱུར་སྦྱོར་སྤྲོད་བྱས་ཡོད་མེད་ཞིབ་འཇུག་བྱེད་རྒྱུ་ཡིན་འདུག་དེ་ཡང་ཐའེ་ཝན་གྱི་དཔལ་འབྱོར་བློན་ཆེན་ཝང་མེ་མཆོག་གིས། ཉེ་ཆར་གྲོས་ཚོགས་ནང་ཐེ་ཝན་གྱི་ཚོང་དོན་ཚན་པའི་ངོས་ནས་རྙོག་གླེང་ཅན་གྱི་རྒྱ་ནག་གི་ཚོང་དོན་ཚན་པ་ཧུའུ་པེར། ཨ་རིས་ཚོང་འབྲེལ་ཉེས་ཆད་བཀལ་ཡོད་བཞིན་དུ་མཐུན་འགྱུར་བྱས་ཡོད་མེད་སྐོར་གླེང་སློང་གནང་བའི་སྐབས་བློན་ཆེན་མཆོག་གིས། གནད་དོན་འདིའི་ཐད་ཐེ་ཝན་གྱི་ཚོང་དོན་ཚན་པ་བཞིའི་ཐོག་ཞིབ་འཇུག་བྱེད་བཞིན་ཡོད་ཅེས་གསལ་བཤད་གནང་ཡོད་པ་རེད། གོང་དུ་ཐེ་ཝན་གྲོས་ཚོགས་ནང་གནད་དོན་འདིའི་ཐད་ད་རེས་གླེང་སློང་གནང་དགོས་པའི་རྒྱུ་མཚན་གཅིག་ནི་ཉི་མ་ཁ་ཤས་གོང།

བཟོ་ཚོང་ལས་ཁང་ལ་ཁོར་ཡུག་སྲུང་སྐྱོབ་དང་ཆུ་རྙོག་གི་འཕྲུལ་ཆས་བཟོ་སྐྲུན་བྱེད་རྒྱུ་མཐུན་འགྱུར་བྱེད་པ་ཞིག་ཡིན་པ་ལས། རྒྱལ་ཁབ་ཀྱི་སྲུང་སྐྱོབ་ལ་གནོད་གཞིའི་འཕྲུལ་རིགས་སོགས་མཁོ་སྤྲོད་དང་མཐུན་འགྱུར་བྱས་མེད་ལུགས་གསལ་བཤད་ཀྱང་གནང་འདུག་གང་ལྟར་རྒྱ་ནག་གི་ཧུའུ་པེ་ཞེས་པའི་ཚོང་དོན་ཚན་པ་ཆེ་ཤོས་གྲས་དེར་འདས་པའི་ལོ་ཤས་ནས་བཟུང་ཁྲིམས་འགལ་གྱི་ཐོག་ནས་འཕྲུལ་ཆས་རིགས་བཟོ་སྐྲུན་བྱེད་པ་དང། ཡང་ཨ་མེ་རི་ཁའི་གསང་བའི་ལས་དོན་ཐོག་དོ་ཕོག་འགྲོ་གཞིའི་ལས་དོན་གཉེར་གྱི་ཡོད་པ་སོགས་ཀྱི་ནག་ཉེས་འོག་ཚོང་དོན་ཚན་པ་དེའི་སྦྱིན་བདག་གཙོ་བོའི་གྲས་ཁེ་ན་ཏྲར་བཀག་ཉར་དང་འབྲེལ་ཚོང་དོན་ཚན་པ་དེའི་རྐྱེན་པས་ཨ་རི་དང་ཁེ་ན་ཏྲ་རྒྱ་ནག་བཅས་དབར་འབྲེལ་བ་ཇེ་སྡུག་ཕྱིན་ཏེ་རྙོག་གླེང་ད་ལྟའང་སེལ་ཐུབ་མེད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧི་མ་ལ་ཡའི་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པའི་སྐོང་ཚོགས་ཀྱི་གླེང་སྟེགས་ཤིག་གི་སྟེང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ས་ཁུལ་དེའི་རྒྱལ་ཁབ་སོ་སོས་ཕན་ཚུན་གྱི་བདག་དབང་ལ་བརྩི་འཇོག་བྱེད་དགོས་ཞེས་བརྗོད་འདུག་དེ་ནི་རྒྱ་དཀར་ནག་གཉིས་ཀྱི་དབར་ཧི་མ་ལ་ཡའི་རི་རྒྱུད་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེ་འཕགས་བོད་མཐའ་མཚམས་སུ་རྒྱུན་མཐུད་ནས་རྩོད་རྙོག་ཡོད་པའི་ཛ་དྲག་ཆེ་བའི་དུས་སྐབས་འདིར་ཧི་མ་ལ་ཡའི་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པ་ཀོང་པོ་ཉིང་ཁྲི་རུ་སྐོང་ཚོགས་བྱས་ཡོད་འདུག།

རྒྱ་ནག་གིས་བོད་ཀྱི་བྱིས་པ་ཚོར་བཙན་ཤེད་ཀྱིས་རྒྱ་མི་རིགས་དུ་བསྒྱུར་རྒྱུའི་སློབ་གསོ་སྤྲད་པའི་དབང་གིས་འདི་ལོའི་སྤྱི་ཟླ་བརྒྱད་པར་ཨ་རིས་རྒྱ་ནག་གི་དཔོན་རིགས་ཁག་ལས་འགུལ་དེ་དང་འབྲེལ་བ་ཡོད་པ་ཚོར་ཐོངས་མཆན Visa སྤྲོད་རྒྱུ་བཀག་སྡོམ་གྱི་ཉེས་ཆད་འགེལ་ཡོད་པ་རེད། ཐེངས་འདིའི་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པ་དེ་ཐོག་མར་ཉིས་སྟོང་བཅོ་བརྒྱད་ལོར་འགོ་བཙུགས་པ་ནས་བཟུང་བལ་ཡུལ་དང་པ་ཀི་སི་ཐན་ཨབ་གྷ་ནི་སི་ཐན་དང་སོག་པོ་བཅས་ཀྱི་དཔོན་རིགས་ཚོས་མཉམ་ཞུགས་བྱས་ཡོད་ཀྱང་རྒྱ་གར་གྱི་འཐུས་མིས་དངོས་གསལ་དོད་པོས་གླེང་སྟེགས་དེར་མཉམ་ཞུགས་བྱས་མེད་པ་རེད། སྤྱིར་ཉིས་སྟོང་ཉི་ཤུ་ལོའི་མཐའ་མཚམས་འགལ་རྐྱེན་བྱུང་བ་ནས་བཟུང་རྒྱ་དཀར་ནག་གཉིས་ཀྱི་དབར་ཛ་དྲག་གི་གནས་ཚུལ་དེ་ཛ་དྲག་ཏུ་གྱུར་ཞིང་མ་ཟད་ད་ལོར་རྒྱ་ནག་གིས་རྒྱ་གར་གྱི་མངའ་ཁོངས་ཨ་རུ་ན་ཅལ་གྱི་ས་ཁོངས་དེ་དག་བོད་ལྷོ་རྒྱུད་ཀྱི་ས་ཁུལ་ཞེས་བཤད་དེ་རྒྱ་གར་ལ་སྔར་ལས་ཁོང་ཁྲོ་བསླངས་ཡོད་པ་འདུག་རྩ་བའི་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ་ཐོག་མར་ཉིས་སྟོང་བཅོ་བརྒྱད་ལོར་འགོ་བཙུགས་གནང་བ་ཞིག་ཡིན་ཞིང། དེ་བཙུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱལ་ཁབ་ཕན་ཚུན་དབར་ལ་ཁ་ཡོད་ལག་ཡོད་ཀྱི་མཉམ་ལས་ཀྱི་ནུས་པ་སྤུངས་རྒྱུ་གཙོས་ས་བབ་གནས་སྟངས་ཀྱི་འབྲེལ་ལམ་དང་ཁོར་ཡུག་སྲུང་སྐྱོབ་སྣོད་བཅུད་རྟེན་འབྲེལ་གྱི་ཉར་ཚགས་རིག་གཞུང་འབྲེལ་ལམ་སོགས་ཀྱི་ཆེད་བཙུགས་པ་ཞིག་ཡིན་འདུག། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་དྲ་རྒྱའི་གསར་འགྱུར་ཚན་པ་ཞིག་གི་རྩོམ་སྒྲིག་འགན་འཛིན་དང་གསར་འགོད་པ་ཁག་ཅིག་འཛིན་བཟུང་དོ་དམ་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི News Click ཞེས་པའི་དྲ་རྒྱ་བརྒྱུད་ནས་གསར་འགྱུར་ཚན་པ་བཙུགས་མཁན་དང་རྩོམ་སྒྲིག་འགན་འཛིན Prabir Purkayastha། དང། གསར་འགྱུར་ལས་ཁང་དེའི་འཛིན་སྐྱོང་འགན་འཛིན Amit Chakravarty གཉིས་གཟའ་མིག་དམར་ཉིན་ཉེན་རྟོག་པས་འཛིན་བཟུང་དོ་དམ་བྱས་འདུག་དེའི་གོང་ཙམ་ལ་གསར་ལས་ཚན་པ་དེའི་གསར་འགོད་པ་ཁག་ཅིག་ཀྱང་བཀག་ཉར་བྱས་ཡོད་པ་རེད། གསར་འགྱུར་ནང་གསལ་ལྟར་ན་ད་རེས་ཁོང་ཚོ་འཛིན་བཟུང་དོ་དམ་བྱེད་དགོས་པའི་རྒྱུ་མཚན་ནི་ལས་ཁུངས་སོགས་སྔོག་བཤེར་བྱས་པ་བརྒྱུད་ཁོང་ཚོ་རྒྱ་ནག་དང་འབྲེལ་བ་ཙམ་མ་ཟད་དངུལ་དངོས་ཀྱི་མཐུན་རྐྱེན་ལེན་ཡོད་མེད་སོགས་ཞིབ་འཇུག་ཆེད་ཡིན་ལུགས་བཀོད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན་ཉེན་རྟོག་ལས་ཁུངས་ཀྱི་མགྲིན་ཚབ་པ Suman Nalwa ཡིས་ད་རེས་འཛིན་བཟུང་དོ་དམ་བྱེད་དགོས་དོན་ནི་འཇིགས་སྐུལ་དྲག་སྤྱོད་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས་ཁྲིམས་འགལ་བྱས་ཡོད་མེད་རྟོག་ཞིབ་བྱེད་པ་ཞིག་ཡིན་ལུགས་འགྲེལ་བརྗོད་བྱས་འདུག་ལ། ཁོང་ཚོའི་ས་ནས་ཀམ་པུ་ཊར་དང་ལག་ཐོགས་ཁ་པར་ཡིག་ཆ་སོགས་སྔོག་བཤེར་བྱས་ཡོད་པ་དང་འབྲེལ་ཡོད་མི་སྣ་བཞི་བཅུ་ཞེ་དྲུག་ཙམ་ལ་ཞིབ་འཇུག་དྲི་རྩད་བྱས་ཡོད་རེད་ཅེས་གསུངས་འདུག་གོང་དུ་ཞུས་པའི་དྲ་རྒྱའི་གསར་འགྱུར་ཚན་པ་དེ་བཞིན་དེ་སྔ་ཕྱི་ལོ་ཉིས་སྟོང་དགུ་ལོར་ཆེད་འཛུགས་བྱས་པ་ཞིག་ཡིན་པ་དང་ཚན་པ་དེ་ནི་ད་ལྟའི་སྲིད་བློན་ན་རེན་དཱ་མོ་དིར་སྐྱོན་བརྗོད་བྱེད་མཁན་ཆེས་དཀོན་པའི་གྲས་ཤིག་ཡིན་འདུག་དེའི་གོང་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཡང་གསར་ལས་ཁང་དེ་འབྲེལ་ཡོད་ལས་ཁུངས་ནས་ཞིབ་འཇུག་བྱས་མྱོང་ཡོད་པ་ཞིག་ཡིན་འདུག་གང་ལྟར་གསར་ལས་ཚན་པ་འདིའི་ཐོག་འདས་པའི་དུས་ཡུན་གང་འཚམ་ཞིག་ནས་བཟུང་གཞུང་ནས་རྟོག་ཞིབ་དང་དྲི་རྩད་བྱེད་བཞིན་ཡོད་འདུག་ཁོང་ཚོ་འཛིན་བཟུང་དོ་དམ་བྱས་པའི་གནས་ཚུལ་བྱུང་བའི་རྗེས་བདུན་ཕྲག་འདིའི་གཟའ་ལྷག་པའི་ཉིན། རྒྱལ་ས་ལྡི་ལི་ནང་གསར་འགོད་པར་རང་དབང་ལ་དོ་ཕོག་བཏང་གི་འདུག་ལ་ཉེན་བརྡ་གཏོང་རྒྱུ་མཚམས་འཇོག་བྱེད་དགོས་ཟེར་བ་སོགས་ཀྱི་ལམ་ནས་གསར་འགོད་པ་ཚོས་ངོ་རྒོལ་གྱི་ལས་འགུལ་ཡང་སྤེལ་འདུག། ཨ་རིའི་རང་དབང་ཁང་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དྲ་གནས་རང་དབང་གནས་སྟངས་ཀྱི་སྐོར་སྙན་ཐོ་བཏོན་པའི་ནང་རྒྱ་ནག་ནི་ལོ་དགུ་བསྟུད་མར་འཛམ་གླིང་ནང་རང་དབང་གི་གནས་སྟངས་ཆེས་སྡུག་ཤོས་མཐའ་མ་དེ་ཡིན་པ་གསལ་སྟོན་བྱས་འདུག་དེ་ཡང་ཨ་མི་རི་ཀའི་རང་དབང་ཁང་པ་ཞེས་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པས་འདི་ཚེས་བཞི་ཉིན་ཏེ་རེས་གཟའ་ལྷག་པའི་ཉིན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་གི་དྲ་གནས་རང་དབང་གནས་སྟངས་སྐོར་གྱི་སྙན་ཐོ་འདོན་སྤེལ་གནང་ཡོད་པ་དང་དེའི་ནང་འཛམ་གླིང་གི་རྒྱལ་ཁབ་བདུན་ཅུ་ཡི་དྲ་གནས་རང་དབང་གི་གནས་སྟངས་དང་ཁོར་ཡུག་ལ་རྟོག་ཞིབ་བྱས་ཡོད་པ་དང་འཛམ་གླིང་གི་དྲ་གནས་བེད་སྤྱོད་བྱེད་མཁན་བརྒྱ་ཆ་བརྒྱད་ཅུ་གྱ་དགུ་ལ་འབྲེལ་འདྲིས་བྱས་ནས་རྒྱུས་ལོན་བྱས་ཡོད་པའི་ཁྲོད་འཛམ་གླིང་ནང་བསྟུད་མར་ལོ་བཅུ་གསུམ་གྱི་རིང་དྲ་གནས་རང་དབང་གི་གནས་སྟངས་ཇེ་སྡུག་ཕྱིན་ཡོད་པ་དང་ད་ལོའི་སྙན་ཐོའི་ནང་གཙོ་བོ་སྲིད་དབང་སྒེར་གཅོད་སྲིད་གཞུང་ཚོས་རིག་ནུས་དྲ་བའི་ཚན་རྩལ་བེད་སྤྱོད་ཀྱིས་སྲིད་གཞུང་གི་དབང་ཤུགས་རྒྱ་སྐྱེད་གནད་དོན་སྐོར་ཡིན་ཞིང་རྒྱལ་ཁབ་ཉི་ཤུ་རྩ་དགུ་ཡི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཡིན་པ་དང་རྒྱལ་ཁབ་ཉི་ཤུ་ཡིས་དམིགས་འབེན་སྒྲུབ་ཐབས་བྱས་ཡོད་པ་བཅས་བཀོད་པའི་ནང་རྒྱ་ནག་ནི་ལོ་དགུ་བསྟུད་མར་འཛམ་གླིང་ནང་རང་དབང་ཆེས་སྡུག་ཤོས་མཐའ་མ་དེ་ཡིན་པ་དང་རྟོག་ཞིབ་སྐར་གྲངས་བརྒྱ་ཐམ་པ་ཐོབ་སྐལ་ཡོད་པའི་ཁྲོད་རྒྱ་ནག་ལ་ད་ལོ་སྐར་མ་དགུ་མ་གཏོགས་ཐོབ་མེད་པ་དང་ཐའེ་ཝན་ལ་སྐར་མ་བདུན་ཅུ་དོན་བརྒྱད་ཐོབ་ནས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རང་དབང་ཐོབ་ཐང་ལེགས་ཤོས་ཨང་དང་པོ་དེ་ཡིན་འདུག་ཨ་མི་རི་ཀའི་རང་དབང་ཁང་པའི་སྙན་ཐོའི་ནང་རྒྱ་ནག་གཞུང་གིས་རིག་ནུས་དྲ་བའི་ཚན་རྩལ་ཐད་མ་དངུལ་འབོར་ཆེན་བཏང་ནས་འབྲེལ་ཡོད་ཚོང་ལས་ཁང་དང་སྲིད་གཞུང་གི་དབང་སྒྱུར་བརྟན་པོ་ཡོང་བར་ཞབས་ཞུ་བྱེད་བཞིན་པ་དང་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་དྲ་གནས་ཆ་འཕྲིན་ལས་ཁང་གི་འཁོར་སྐྱོད་གྲངས་རྩིས་དང་གསར་འགྱུར་སྡེ་ཁག་རིག་ནུས་ཚན་རྩལ་བཅས་མཉམ་བསྲེས་བྱས་ནས་རྒྱ་ནག་གིས་དྲ་གནས་ཁོར་ཡུག་ལ་ཞིབ་བཤེར་ནན་མོ་དང་སྟངས་འཛིན་བྱེད་བཞིན་ཡོད་ཅེས་བརྗོད་འདུག་གཞི་རྩའི་ཨ་རིའི་རང་དབང་ཁང་པ་ནི་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་དང་རང་དབང་དང་དམངས་གཙོའི་གནས་བབ་བཅས་ཀྱི་ཐོག་ལ་ཉམས་ཞིབ་གནང་མཁན་གྱི་འཛམ་གླིང་ནང་གི་ལྟ་ཞིབ་ཚོགས་པ་གྲགས་ཅན་ཞིག་ཡིན་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་མི་འདྲ་བ་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། སྤྱི་ཟླ་བཅུ་པའི་ཚེས་ལྔ་ཉིན་བཞུགས་སྒར་གངས་སྐྱིད་དུ་བོད་མིའི་སྒྲིག་འཛུགས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དབུ་བཞུགས་ཐོག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་པར་སྐྲུན་ཞུས་པའི་རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཚོགས་འདུ་ཡི་དཔྱད་རྩོམ་ཕྱོགས་བསྒྲིགས་ཞེས་པའི་རྒྱ་ཡིག་གི་དཔེ་དེབ་ཅིག་དབུ་འབྱེད་གནང་ཞིང། སྐབས་དེར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་རྒྱ་ནག་གི་བཙན་གནོན་འོག་ཡོད་པའི་མི་རིགས་ཚོར་དམིགས་ཡུལ་འདྲ་མིན་ཡོད་ནའང་མཉམ་རུབ་ཀྱིས་འཐབ་རྩོད་བྱ་རྒྱུ་གལ་ཆེ་ཡིན་པ་གསུངས་གནང་སོང།
སྤྱིར་བཏང་ང་ཚོ་མང་པོ་ཞིག་གིས་མཐར་ཐུག་གི་དམིགས་ཡུལ་དེ་མ་འདྲ་བ་ཡོད་རེད། རེད་དེ་བྱས་ནས་ཡིན་པ་ཡིན་ནའི་ང་ཚོ་གི་གཅིག་གི་འཐབ་རྩོད་བྱེད་ས་ཀྱི་བྱ་ཡུལ་དེ་ང་ཚོ་གཅིག་པ་ཡིན་དུས་ཨ་ནི་མཚམས་མཚམས་མཉམ་རུབ་ཀྱི་ནུས་པ་དེ་ང་ཚོ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་དེ་ཚོ་གིས་ད་ང་ཚོ་གི་ཚོགས་ཆེན་རེད། དེ་ནང་བཞིན་གི་རྩོམ་འབྲི་དེ་ཚོ་ཚང་མ་གལ་ཆེན་པོ་ཞེ་པོ་ཅིག་དེ་ཆགས་བསྡད་ཀྱི་ཡོད་རེད། རྒྱ་ནག་དང་རྒྱལ་སྤྱིའི་ཆབ་སྲིད་འགྱུར་ལྡོག་ཁྲོད་རེ་བ་དང་གདོང་ལེན་ཞེས་པའི་རྒྱལ་སྤྱིའི་རང་བཞིན་ཚོགས་འདུ་དེ་བཞིན་དེ་སྔོན་སྤྱི་ཟླ་དྲུག་པའི་ཚེས་བརྒྱད་ཉིན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཐའེ་ཝན་དང་བོད། ཡུ་གུར། ཧོང་ཀོང། དེ་བཞིན་སོག་པོ་བཅས་ནས་རང་དབང་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ། ཤེས་ཡོན་པ། དམངས་གཙོ་དོན་གཉེར་བ། བོད་དོན་རྒྱབ་སྐྱོར་བ་སོགས་མི་གྲངས་བདུན་ཅུ་ལྷག་བོད་མི་སྒྲིག་འཛུགས་ཀྱི་བསྟི་གནས་གངས་ཅན་སྐྱིད་གཤོངས་སུ། ལྷན་འཛོམས་ཀྱིས ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་རིམ་བྱོན་དང་རྒྱ་ནག་གི་མིང་ཆིང་མི་སེར་རྒྱལ་ཁབ་རྒྱ་ནག་དམར་ཤོག་གཞུང་བཅས་བར་གྱི་ཆོས་ལུགས་ཀྱི་འབྲེལ་བའི་སྐོར་གཏམ་བཤད་གནང་ཡོད་པ་མ་ཟད་གདུག་རྩུབ་སྲིད་དབང་ཚར་གཅོད་དང་སྤྱི་མཐུན་ལམ་ལུགས་གསར་འཛུགས་བོད་རྒྱ་བར་གྱི་དམངས་ཁྲོད་འབྲེལ་བ་ལ་གོ་སྐབས་དང་གདོང་ལེན་ཞེས་པའི་བརྗོད་གཞི་སོགས་ཀྱི་ཐོག་གཏམ་བཤད་དང་གོ་བསྡུར་གནང་ཡོད་པ་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འདི་ལྟ་བུ་ཡི་རྒྱ་ནག་གི་ཆབ་སྲིད་དང་འབྲེལ་བའི་རྒྱལ་སྤྱི་རང་བཞིན་ཚོགས་འདུ་དེ་བཞིན་རྒྱ་གར་རྡ་རམ་ས་ལ་ཚོགས་ཐུབ་པ་དེ་ཡིས་རྒྱ་གར་གཞུང་གི་རྒྱབ་སྐྱོར་གྱི་རྣམ་པ་མངོན་ཐུབ་པ་བྱུང་ཡོད་ལ་དཔེ་དེབ་དེ་ཡིས་ཀྱང་གསལ་སྟོན་བྱས་ཡོད་ཅེས་གསུངས་བྱུང། དཔེ་དེབ་དེ་གི་རྒྱབ་ལོགས་ག་རེ་མཚོན་གྱི་ཡོད་རེད་ཟེར་ན། དཔེར་ན་ང་ཚོ་ཚོགས་འདུ་ཚོགས་ཡ་དེ་རྒྱ་གར་ལ་ཐེངས་དང་པོ་ཚོགས་ཡ་དེ་ག་རེ་ཟེར་གྱི་ཡོད་རེད་སྔོན་མ་ནི་རྒྱ་གར་དེ་ཚོ་ལག་པ་འཆང་གི་ཡོད་མ་རེད། ད་ལྟ་ལག་པ་འཆང་གི་ཡོད་རེད། ལག་པའང་བཅང་ཚར་དེ་ཡང་དེ་ཚོས་བྱེད་ཀྱི་ཡོད་རེད་འོན་ཀྱང་གོམ་པ་དང་པོ་སྤོས་བ་རེད་རྒྱ་གར།

ཁོང་གིས་དཔེ་དེབ་དེའི་ནང་ཁྱོན་དཔྱད་རྩོམ་ཉི་ཤུ་ཡོད་པའི་ནང་ནས་རྒྱ་ཡིག་གི་རྩོམ་ཡིག་བཅུ་དྲུག་དང་དབྱིན་ཡིག་གི་རྩོམ་ཡིག་གསུམ། དེ་བཞིན་ཀོ་རི་ཡའི་སྐད་ཡིག་གི་རྩོམ་ཡིག་གཅིག་བཅས་ཡོད་པར་འགྲེལ་བརྗོད་གནང་ཞིང་ད་རེས་དཔེ་དེབ་འདི་དཔར་བསྐྲུན་ཐུབ་པ་འདི་ཡིས་རྒྱ་ནག་གཞུང་ལ་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ་གསུངས་གནང་སོང། དེབ་འདི་དཔར་བསྐྲུན་བྱས་ན་རྒྱ་ནག་གཞུང་ལ་ཡང་དེ་གཅིག་བརྡ་ལན་གསལ་པོ་ཞིག་སྤྲད་དགོས་ཀྱི་རེད་བསམ་གལ་སྲིད་ན་ང་ཚོ་ད་ལྟ་རྒྱལ་སྤྱིའི་ཚོགས་འདུ་འདིའི་སྟེང་ལ་བྱ་བྱེད་ལས་འཁེལ་གནང་ན། བོད་ཡོད་རེད་ནི་སོག་པོ་ཡོད་རེད་ནི་ཤར་ཏུར་ཀི་སི་ཐན་ཡོད་རེད་ཤར་ཏུར་ཀི་སི་ཐན་གི་ནང་ལོགས་ནས་ཡང་རང་བཙན་གི་ལྟ་བ་འཁྱེར་མཁན་ཞིག་དང་ཡང་རྒྱ་ནག་ཧ་དིའི་དམངས་གཙོ་དགོས་ཟེར་ར་གི་དམངས་གཙོ་ལྟ་བ་འཁྱེར་མཁན་ཞིག་ཡོད་རེད་དེ་གཅིག་བྱས་ཏེ་ནི་མན་ཇུའི་གི་ད་ལྟ་ཁོ་ཚོ་རྒྱལ་ཁབ་དེ་སླར་གསོ་བྱེད་གི་ཡིན་ཟེར་མན་ཇུའི་གི་ཚོགས་པ་ཞིག་ཡོད་རེད་དེ་ན་ང་ཚོ་རྒྱལ་སྤྱིའི་ཚོགས་འདུ་འདི་དེ་གང་ཆགས་ཀི་མིན་གི་ཚོགས་པ་ཁ་ཤས་ཡོད་རེད་ད་ང་ཚོ་ཚང་མ་འཐབ་རྩོད་གི་ངོ་བོ་མི་འདྲ་ན་ཡང་ཚང་མ་གི་གཅིག་ཡོད་སོ་སོ་མི་རིགས་བདག་དབང་རྩོད་གི་ཡོད་རེད་རྩོད་ས་དེ་རྒྱ་ནག་གཞུང་རེད་ཁ་ཅིག་ཐད་ཁ་གཏད་གཅོག་ས་དེ་ཡང་རྒྱ་ནག་གཞུང་རེད་དེ་བས་ཀྱང་གཅིག་ནི་དེབ་འདི་ཡིན་ན་ང་ཚོ་ལས་ཁུངས་ཀྱི་རྒྱལ་སྤྱིའི་ཚོགས་འདུ་དེའི་གྲུབ་འབྲས་ཡིན། གཉིས་ནི་དེབ་འདི་གིས་རྒྱ་ནག་ཡང་གཅིག་བརྡ་ལན་གསལ་པོ་ཞིག་སྤྲོད་ཐུབ་ཀྱི་རེད་བསམ། གཞན་ཡང་ཁ་སྔོན་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་ཚོགས་འདུ་དེའི་ཐོག་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ནོ་བེལ་ཞི་བདེ་གཟེངས་རྟགས་ཐོབ་མྱོང་མཁན་སྐུ་ཞབས་ལིའུ་ཞའོ་པོ་ཡི་བཟའ་ཟླ་ལྕམ་ལིའུ་ཞ་ལགས་ཀྱང་མཉམ་ཞུགས་གནང་ཡོད་པ་རེད།

སྦེང་ལོར་དུ་བུད་མེད་དང་ཕྲུ་གུའི་གྱོན་ཆས་བཟོ་གྲྭ་བཙུགས་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། སྦེང་ལོར་གྲོང་ཁྱེར་ནང་གནས་བཞུགས་གནང་མཁན་ཟླ་བ་ཚེ་རིང་ལགས་ནས་གྲོང་ཁྱེར་འདིའི་ས་གནས་ཁག་གསུམ་གྱི་ནང་བུད་མེད་དང་ཕྲུ་གུའི་དཔེ་གསར་གྱོན་ཆས་ཀྱི་བཟོ་གྲྭ་བཙུགས་ཏེ་བཟོ་གྲྭ་འདི་དག་གི་ནང་རྒྱ་གར་ཡུལ་མི་བདུན་ཅུ་དོན་གཉིས་ཙམ་ཞིག་ལ་བཟོ་གྲྭའི་ནང་ལས་ཀ་སྤྲད་དེ། གྱོན་ཆས་བཟོ་གྲྭ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་གསར་འཛུགས་གནང་སྟེ་ད་ཆ་ལོ་ངོ་བཅུ་ཙམ་འགྲོ་གི་ཡོད་པ་རེད་འདུག་ལ། ད་ལན་གྱི་ལེ་ཚན་འདིའི་ནང་ཟླ་བ་ཚེ་རིང་ལགས་ཁོང་གི་བཟོ་གྲྭ་བཙུགས་སྟངས་བཙུགས་ལུགས་སོགས་ཀྱི་སྐོར། བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། དོན་དག་ང་ནང་འདི་ནང་དྷརམ་ས་ལ་ནས། དྷརམ་ས་ལ་ནས་ང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་ལ་བེང་ལོར་དུ་འབྱོར་བ་ཡིན། བཟོ་གྲྭ་འདི་ངས་བཙུགས་དེ་ཉིད་ཉིས་སྟོང

ཟླ་བ་ཚེ་ལགས་ནས་དེང་དུས་སྤྱི་ཚོགས་ནང་བུད་མེད་དང་ཕྲུ་གུའི་གྱོན་ཆས་འགྲོ་རྒྱུག་ཆེ་བ་ལ་གཟིགས་ཏེ། གོང་ནས་བུད་མེད་དང་ཕྲུ་གུའི་སྟོད་སྨད་གཉིས་ཀའི་གྱོན་ཆས་གནས་འགའ་འདྲ་མིན་བཅོ་བརྒྱད་ཙམ་བཟོས་ཏེ། ཟླ་བ་གཅིག་གི་ནང་ཁྱོན་བདུན་པའི་གྱོན་ཆས་སྟོང་ཕྲག་ཉི་ཤུ་ནས་ཉིས་གཙང་གཉིས་ཙམ་ཞིག་བཟོས་ཞུས་པའི་འགྲེལ་བརྗོད་གནང་བྱུང། ཨང་དང་རེ་ཞིག་དཀྱིལ་མའི་ཆ་ཤོར་ཏེ་ནི་དཀྱིལ་མའི་ནང་ལ་ད་བེ་ཅིང་ཨའི་དུམ་ཡང་མ་གྱི་དྲུག་བསུ་བ་རེད། ཤོར། དེའི་ཆེད་སྟོབས་ཆེ། སེ་མི་ལོང་སྟོབས་ཆེ་དུས་ནིག་ཆེ། ལོང་ཆེ། པླ་ཛོ་ཆེ། གུ་དུང་ཆེ། ཤོར་པན།

དཔེ་གསར་གྱོན་ཆས་བཟོ་བཀོད་བྱེད་སྟངས་ཀྱི་ཐོག་སློབ་སྦྱོང་གནང་མྱོང་བ་དང། ཡང་དེང་དུས་དཔེ་གསར་གྱོན་ཆས་གསར་གཏོད་གང་བྱུང་ཡོད་མེད་ཉམས་ཞིབ་བྱས་ཏེ། ཕྲུ་གུ་དང་བུད་མེད་ཀྱི་གྱོན་ཆས་འདྲ་མིན་བཟོས་ཏེ་རྒྱ་གར་ཚོང་པ་ཁག་ལ་སྡེབ་ཚོང་བརྒྱབ་པ་དང། དེ་བཞིན་ཁོང་གི་བུ་མོ་ཡུ་རོབ་ཀྱི་ཡུལ་གྲུ་སི་པེན་ནང་བཅའ་བཞུགས་གནང་མཁན་གཡང་འཛོམས་ལགས་ནས་ཡུ་རོབ་ཀྱི་ནང་ཚོང་འགྲེམས་གནང་བཞིན་པ་རེད་འདུག། འདི་ང་རང་རང་བྱས་པའི design འདི་ཚང་མ་ང་རང་རང་གིས་བྱེད་ཀྱི་ཡོད་རེད་བ་ཡང་གང་ལ་ཟེར་ན་དོན་དག་ངའི་བུ་མོ་འདི་སྔོན་མ་ངས་དོན་དག་གཅིག་ལོན་ཏན་ལ་སློབ་སྦྱོང་བྱེད་གར་དུག་ལོག་ཐོག་སློབ་སྦྱོང་བྱེད་གར་བཏང་བ་སོང་ཙང་མོས་ཀྱང་ང་ལ་དེ།

ཟླ་བ་ཚེ་རིང་ལགས་ཀྱི་གྱོན་ཆས་བཟོ་གྲྭའི་ནང་འགྲོ་སོང་ཆེ་ཤོས་དེ་ནི་ལས་མིའི་གླ་ཆ་དང་ཁང་གླ། དེ་བཞིན་གློག་དང་ཆུ། གཞན་ཡང་འཚེམ་ཆས་འཕྲུལ་འཁོར་སོགས་ཀྱི་འགྲོ་སོང་ཕུད་པའི་ཆ་སྙོམས་ཟླ་རེར། ཧིན་སྒོར་འབུམ་བཞི་ཡས་མས་ཙམ་ཞིག་གཙང་ཁེ་བྱུང་བཞིན་པའི་འགྲེལ་བརྗོད་གནང་བྱུང་ལ། ཟླ་བ་ཚེ་རིང་ལགས་ཆུང་དུས་ཚོང་རྒྱག་རྒྱུར་དོ་དབྱིངས་མེད་ཀྱང། རང་གི་ཁྱིམ་ཚང་གི་འཚོ་ཐབས་ཀྱི་ཆེད་ཚོང་ལས་གཉེར་འགོ་བཙུགས་པ་མ་ཟད། དམིགས་བསལ་རྒྱ་གར་གྱི་ནང་བུད་མེད་བལ་གོས་ཚོང་ལས་ཐོག་མར་འགོ་འཛུགས་གནང་མཁན་གྲས་ཡིན་པ། ཁོང་གི་བཟའ་ཟླའི་པཱ་ལགས་སྐྱིད་རོང་ཚེ་དབང་རྒྱག་པ་ལགས་ཀྱི་ལམ་སྟོན་རྒྱབ་སྐྱོར་འོག་ཁོང་ལ་གང་འཚམ་ཕན་ཐོགས་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། གཅིག་ད་བོད་པའི་ནང་ལ་ཁོ་རང་མིང་སྐད་གྲགས་ཆེན་པོ་རེད་སྐྱིད་རོང་ཚེ་དབང་རྒྱག་པ་ལགས་ནི་ཨ་ནི་ཁོ་རང་གི་མ་ཁོ་རང་མཉམ་དུ་ང་སྦེང་ལོར་ཡོང་དེ་ནས་བྱས་ནས་ང་ཁོ་རང་གི་ཚོང་རྒྱབ་སྟངས་དང་ཁོ་རང་གི་ཕྱག་ལས་གནང་སྟངས་དེ་ཚོ་ཚང་མ་གཅིག་ང་རང་རང་ལ་གཅིག་དངོས་གནས་ཁོ་རང་ཧང་སངས་ཡས་འདྲ་བོ་ཅིག་ག་ས་ནས་དེ་མི་དེ་འདྲའི་ཉན་པ་ཞིག་འདུག་ད་དེ་འདྲའི་ཅིག་བར་ལ་ང་བསྡད་ནས་ད་ངས་ཀྱང་དེ་འདྲ་ཅིག་གིས་བྱེད་ཐུབ་པ་བྱེད་ཀྱི་ཡིན་བསམ་པའི་ང་རའི་སེམས་ནང་ལ་འདི་བྱས་ནས་ད་ལྟའི་དེ་འདྲ་ང་ཚོང་ཡག་པོ་རྒྱག་ཡས་དེ་ཚང་མ་ཕལ་ཆེར་དེ་བརྒྱ་ཆ་ལྔ་བཅུ་ངས་ང་ས་ཁོ་རང་གི་ཐུགས་ཀྱི་བཀའ་དྲིན་ཡིན།
ཟླ་བ་ཚེ་རིང་ལགས་ནས་སྦེང་ལོར་བོད་རང་དབང་བདེན་པའི་ལས་འགུལ་ཚོགས་ཆུང་གི་ནང་ལོ་དགུའི་རིང་ཕྱག་ལས་གནང་བ་དང། ད་ལྟའི་ཆར་ས་གནས་བུད་མེད་འོས་བསྡུའི་ཚོགས་མི་དང་ས་གནས་དབུ་མའི་ལམ་གྱི་ཚོགས་གཙོའི་ལས་ཁུར་ཞུ་བཞིན་པ་རེད་འདུག་ལ། དེ་སྔོན་ཁོང་ནས་སྦེང་ལོར་ནེ་ལ་མང་ལ་ལག་ཤེས་སྦྱོང་བརྡར་ཁང་ནས་བོད་རིགས་འཚེམ་བཟོའི་སྦྱོང་བརྡར་གནང་མཁན་རྣམས་ལ་པའི་སར་གྱོན་ཆས་སྦྱོང་བརྡར་གནང་བ་དང་དེ་ནས་རིམ་པས་ཁོང་ནས་བཟོ་གྲྭ་བཙུགས་ཏེ་ལས་ཀ་སྤྲད་རྒྱུའི་འཆར་གཞི་གནང་ཀྱང་ལམ་ལྷོང་བྱུང་མེད་པ་རེད་འདུག།
ད་འགྲིག་གི་རེད་ཁྱེད་རང་ཚོ་ཚང་མ་འདི་ན་ལ་ཡ་ངས་ཀྱི་བཟོ་གྲྭ་ཆུང་ཆུང་བཙུགས་ཀྱི་ཡིན། ཨ་ནི་ཁྱེད་རང་ཚོ་འདི་ན་ལས་ཀ་བྱེད་མཁན་དེ་འདྲ་ཡོད་ན་ནི་ལག་པ་བརྐྱངས་ཤིག་དེ་ན་ནི་བུ་མོ་བདུན་ལག་པ་བརྐྱངས། ཨ་ནི་བུ་མོ་བདུན་ལ་ངས་བཟོ་གྲྭ་གཅིག་བཟོ་གྲྭ་གཅིག་བཙུགས། ཨ་ཁོ་ཚོ་བསྡད་ས་ཀྱི་ཁང་པ་བཅས་གླས། ཨ་ནི་དེ་ནི་མ་སྟར་བཅས་ཀྱི་འདི་བཞག་བྱས་འདི། བུ་མོ་འདི་ཞག་པོ་གཉིས་གླན་ནི། དེ་ནས་ཁོ་ཚོ་ལས་ཀ་བྱེད་ཐུབ་ས་མ་རེད། ཡང་ཁོ་ཚོ་ཚང་མ་བུ།

ཅེས་དང་ཟླ་བ་ཚེ་རིང་ལགས་ཀྱི་བཟོ་གྲྭའི་ལས་མི་རྒྱ་གར་བ་རྣམས་ནས་ཁོང་གི་འགྲམ་དུ་ཡུན་རིང་ལས་ཀ་བྱས་མྱོང་ཡོད་པ་རེད་འདུག་ལ། ད་དུང་ཁོང་ནས་ཐོག་མར Jackets འམ་སྟོད་གོས་ཀྱི་བཟོ་གྲྭ་བཙུགས་པའི་སྐབས་དེར། འདས་པའི་ལོ་ངོ་ཉི་ཤུ་རྩ་ལྔ་ཙམ་གྱི་རིང་ཟླ་བ་ཚེ་རིང་ལགས་དང་མཉམ་དུ་ལས་ཀ་བྱས་མྱོང་མཁན། ཁ་ཆེ་བ Nasir Ahmad Khan ལགས་ཀྱིས་བརྗོད་དོན་ལ།

ཕ་མ་དང་ལྷན་དུ་བལ་གོས་ཀྱི་ཚོང་ལས་གཉེར་འགོ་བཙུགས་ཤིང། རྗེས་སུ་སྟོད་གོས Jacket ཀྱི་ཚོང་དང་བཟོ་གྲྭ་བཙུགས་པ་དང། དེ་རྗེས་རིམ་པས་བུད་མེད་དང་ཕྲུ་གུའི་གྱོན་ཆས་ཀྱི་བཟོ་གྲྭ་བཙུགས་ཏེ་ད་ཆ་ལོ་ངོ་བཅུ་ཙམ་འགྲོ་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

རྒྱ་ནག་གིས་ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་རྒྱ་གར་ཨ་རུ་ན་ཅལ་མངའ་སྡེ་དང་ཐག་ཉེ་བའི་བོད་ཉིང་ཁྲིར་བསྐོང་དོན་ནི་རྒྱ་གར་ལ་བརྡ་ལན་འཕྲོད་ཆེད་ཡིན་པར་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང། འདི་ལོ་རྒྱ་ནག་གིས Trans Himalaya Forum ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་དེ་བཞིན་རྒྱ་དཀར་ནག་གཉིས་བར་གྱི་རྩོད་གླེང་ཆེ་བའི་རྒྱ་གར་གྱི་ཨ་རུ་ནཱ་ཅལ་ས་ཁུལ་ནས་རྒྱང་ཐག་སྤྱི་ལེ་བརྒྱ་དང་དྲུག་ཅུ་སར་ཆགས་པའི་བོད་ཀྱི་ཉིང་ཁྲི་ས་གནས་སུ་འདི་ཚེས་བཞི་དང་ལྔ་བཅས་ཉིན་གཉིས་རིང་བསྐོང་ཚོགས་གནང་རྒྱུ་ཡིན་པ་དང་གླེང་སྟེགས་ཐོག་རྒྱ་ནག་གཙོས་པའི་པཱ་ཀི་སི་ཐན་ཨབ་གྷ་ནི་སི་ཐན་དང་སོག་པོ་བཅས་མཉམ་ཞུགས་གནང་རྒྱུ་ཡིན་འདུག་གནད་དོན་དེའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་རྒྱ་ནག་གི་གནད་དོན་ཐོག་ཉམས་ཞིབ་གནང་མཁན་སྐུ་ཞབས Kalpit Mankikar ལགས་ཀྱིས།

བཟང་པོའི་དམིགས་དོན་ཞིག་རེད་འདི་གསར་གཏོད་བྱེད་མཁན་ཡང་རྒྱ་ནག་ཆགས་ཀྱི་ཡོད་པ་རེད་ཡིན་ན་ཡང་རྒྱ་ནག་རྒྱལ་ཁབ་ནི་འཛམ་གླིང་ནང་གི་ཁོར་ཡུག་འབག་བཙོག་བཟོ་མཁན་མང་ཤོས་དེ་ཡིན་པ་ཚང་མས་ངོས་ལེན་བྱེད་ཀྱི་ཡོད་པ་རེད་ཧ་ལས་དགོས་པ་ཞིག་ལ་འདི་ལོའི་ཚོགས་འདུའི་བརྗོད་གཞི་ཡང་སྣོད་བཅུད་རྟེན་འབྲེལ་གྱི་རིག་གཞུང་དར་ཁྱབ་དང་ཁོར་ཡུག་སྲུང་སྐྱོབ་ཞེས་པ་དེ་རེད་འདུག། བརྗོད་གཞི་ཧ་ལས་པའི་ཡག་པོ་རེད་འདུག་ཡིན་ན་ཡང་དོན་དངོས་ཐོག་རི་བོ་ཧི་མ་ལ་ཡའི་ཐོག་ག་རེ་བྱུང་གི་ཡོད་པ་དེ་བཤད་རྒྱུ་གལ་ཆེན་པོ་རེད་གནད་དོན་གཉིས་ཀར་མི་མཚུངས་པ་ཆགས་ཀྱི་འདུག་འདས་པའི་ལོ་ཤས་ནང་རྒྱ་ནག་གཞུང་གིས་ཧི་མ་ལ་ཡའི་རི་རྒྱུད་སུ་འཛུགས་སྐྲུན་གྱི་ལས་གཞི་རྒྱ་ཆེ་སྤེལ་ནས་ཁོར་ཡུག་ཐོག་གནོད་སྐྱོན་ཤུགས་ཆེ་བཟོས་ཡོད་པ་རེད་ལ་ལྷག་པར་དུ་རྒྱ་ནག་གིས་ཆུ་མཛོད་མང་པོ་ཞིག་རྒྱག་ནས་དེའི་གྲངས་ཐོ་ཁ་གསལ་ཞིག་བརྗོད་ཀྱི་མེད་པ་རེད་རྒྱ་ནག་གི་ཚོགས་འདུའི་དམིགས་ཡུལ་དང་བྱ་སྤྱོད་གཉིས་ཀར་འགལ་ཟླ་ཆགས་ཀྱི་ཡོད་པ་རེད་ཅེས་གསུང་གི་འདུག།

འདི་ནི་གཙོ་བོ་རྒྱ་ནག་བརྡ་ལན་སྤྲོད་རྒྱུར་ཡིད་ཆེས་བྱེད་མཁན་ཞིག་རེད་ལྷག་པར་དུ་ད་ལན་ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ་ཨ་རུ་ན་ཅལ་མངའ་སྡེའི་ཉེ་འདབས་སུ་ཆགས་པའི་བོད་ཉིང་ཁྲི་ས་གནས་སུ་ཚོགས་དོན་གཙོ་བོ་ནི་རྒྱ་གར་ལ་བརྡ་ལན་སྤྲོད་རྒྱུའི་ཆེད་དུ་དང་ས་ཁུལ་དེ་དག་རྒྱ་ནག་ལ་བདག་དབང་ཡོད་ལུགས་རྒྱལ་སྤྱིའི་ཐོག་གསལ་སྟོན་བྱ་རྒྱུའི་ཆེད་དུ་ཡིན་པ་རེད་དོན་དངོས་ཐོག་ཨ་རུ་ན་ཅལ་ནི་རྒྱ་གར་གྱི་ཁ་བྲལ་ཐབས་མེད་པའི་མངའ་ཁུལ་ཞིག་རེད་ཅེས་གསུང་གི་འདུག་ཡང་སྐུ་ཞབས་ཀལ་པིད་མན་ཀི་ཀར་ལགས་ཀྱིས་མུ་མཐུད་གསུང་དོན་དུ།

རྒྱ་དཀར་ནག་གཉིས་བར་རྩོད་རྙོག་ཡོད་སའི་ས་ཁུལ་གྱི་ཉེ་འདབས་སུ་དེ་ལྟ་བུའི་ཚོགས་འདུ་བསྐོང་ཚོགས་གནང་པ་དེ་རྒྱ་གར་ལ་བརྡ་ལན་ཞིག་བཏང་པ་དང་ཨ་རུ་ན་ཅལ་གྱི་ས་ཁུལ་རྒྱ་ནག་ལ་བདག་དབང་ཡོད་ལུགས་སྟོན་རྒྱུའི་ཆེད་དུ་རེད་ཅེས་གསུང་གི་འདུག་རྒྱ་གར་དང་རྒྱ་ནག་གཉིས་བར་ས་མཚམས་ཀྱི་ཐད་མུ་མཐུད་རྩོད་རྙོག་ཆེན་པོ་ཡོད་ལ་རྒྱ་ནག་གིས་རྒྱ་གར་མངའ་ཁོངས་ཨ་རུ་ན་ཅལ་གྱི་ས་ཁོངས་དེ་དག་བོད་ལྷོ་རྒྱུད་ཀྱི་ས་ཁུལ་ཞེས་འབོད་བཞིན་པ་དང་འདི་ལོ་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་ས་ཆ་བཅུ་གཅིག་གི་མིང་གསར་བཟོ་བྱས་པར་རྒྱ་གར་ཕྱི་སྲིད་ལས་ཁང་ནས་མཐའ་གཅིག་ཏུ་ངོ་རྒོལ་དང་སྐྱོན་བརྗོད་བྱས་འདུག་ཧི་མ་ལ་ཡ་སྐོར་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་དེ་བཞིན་ཐོག་མར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་འགོ་འཛུགས་གནང་པ་ཞིག་ཡིན་འདུག་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱལ་ཁབ་ཕན་ཚུན་ཁ་ཡོད་ལག་ཡོད་ཀྱི་མཉམ་ལས་ཀྱི་ནུས་པ་སྤུངས་རྒྱུའི་ཆེད་དུ་དང། ས་བབ་གནས་སྟངས་ཀྱི་འབྲེལ་ལམ་ཡོང་རྒྱུ་དང་ཁོར་ཡུག་སྲུང་སྐྱོབ་དང་སྣོད་བཅུད་རྟེན་འབྲེལ་གྱི་ཉར་ཚགས་དང་རིག་གཞུང་འབྲེལ་ལམ་སོགས་ཡིན་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གིས་རྒྱལ་སྤྱིའི་ནང་དངོས་ཡོད་གནས་ཚུལ་མ་ཡིན་པའི་རྫུན་བཟོའི་ལས་འགུལ་སྤེལ་བཞིན་པ་དེར་ཨ་མི་རི་ཀས་སྐྱོན་བརྗོད་བྱས་འདུག་ལ་རྒྱ་ནག་གི་བྱ་སྤྱོད་དེས་བོད་དང་ཤིན་ཅང་སོགས་ཀྱི་ནང་རྒྱའི་གདུག་རྩུབ་འོག་དཀའ་སྡུག་མྱོང་བཞིན་པ་རྣམས་ཀྱི་གནས་སྟངས་ངོ་མ་རྒྱལ་སྤྱིའི་ངོས་ནས་ཤེས་རྟོགས་ཐུབ་རྒྱུར་འགལ་རྐྱེན་གང་འདྲ་བཟོ་གི་ཡོད་མེད་སོགས་ཀྱི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། རྒྱ་ནག་གིས་རྒྱལ་སྤྱིའི་ནང་ལ་དངོས་ཡོད་གནས་ཚུལ་མ་ཡིན་པའི་རྫུན་སྒྲོག་དེ་འདྲ་ཁྱབ་བསྒྲགས་བྱ་རྒྱུའི་ལས་འགུལ་མཚམས་འཇོག་མ་བྱས་པ་ཡིན་ན། དེས་རྒྱལ་སྤྱིའི་ཞི་བདེ་ལྷིང་འཇགས་གཏོར་བརླག་གཏོང་སྲིད་པ་རེད་ཅེས་ཨ་མི་རི་ཀས་རྒྱ་ནག་ལ་ཉེན་བརྡ་བཏང་བཞག་དེ་ཡང་ཉེ་ཆར་ཕྱི་ཟླ་དགུ་པའི་ཟླ་མཇུག་ཏུ་རྒྱ་ནག་གི་བཀོད་སྒྲིག་འོག་རྒྱལ་ཁབ་བཅུ་བདུན་ནས་ཡོང་བའི་གསར་འགོད་པ་ཉི་ཤུ་རྩ་གཉིས་རྒྱ་ནག་གིས་ཤིན་ཅང་ཞེས་འབོད་པའི་ཤར་ཏུར་ཀིས་ཐན་དུ་ལྟ་སྐོར་དུ་འཁྲིད་ཡོད་པ་དང། རྒྱ་ནག་གིས་ཤིན་ཅང་ས་ཁུལ་ནང་ཡུ་གུར་མི་རིགས་ལ་བཙན་སྐུལ་དང་གང་བྱུང་འཛིན་བཟུང་བཀག་ཉར་བྱ་བཞིན་པ་འཛམ་གླིང་ཁྱོན་ཡོངས་ནང་ཡོངས་ཁྱབ་ཡིན་ཀྱང། ཁུལ་དེར་སྐོར་སྐྱོད་དུ་འཁྲིད་པའི་ཕྱི་རྒྱལ་གྱི་གསར་འགོད་པ་ཚོར་མཐོང་ཚུལ་མི་འདྲ་བ་བྱུང་ནས་ཡུ་གུར་མི་རིགས་ཀྱི་གནས་ཚུལ་ཐོག་ཐེ་ཚོམ་བྱ་དགོས་པ་ཞིག་ཆགས་ནས་ཁོང་ཚོས་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ལ་ཤིན་ཅང་ས་ཁུལ་གྱི་དཔལ་འབྱོར་ཡར་རྒྱས་ཕུན་སུམ་ཚོགས་པ་ཡོད་པ་དེས་ཁོང་ཚོའི་སེམས་ལ་འཇུག་པོ་དང་བག་ཆགས་བཟང་པོ་ཞིག་བྱུང་ཞེས་བཤད་འདུག་ལྷག་པར་དུ་ས་གནས་དེར་རིག་གནས་དང་ཆོས་ལུགས། མི་རིགས་སྣ་མང་བཅས་ཀྱི་གནས་སྟངས་ཧ་ཅང་བཟང་པོ་ཡོད་ལུགས་བརྗོད་ནས། དེ་སྔ་ནུབ་ཕྱོགས་པའི་གསར་འགྱུར་བརྒྱུད་ལམ་གྱིས་ཤིན་ཅང་ནང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དུ་གཏོང་བཞིན་པའི་གནས་ཚུལ་སྤེལ་བ་དེ་དག་རྫུན་མ་ཡིན་ལུགས་སྐྱོན་བརྗོད་ཡང་བྱས་བཞག། དེའི་ཐད་ཉེ་ཆར་ཨ་མི་རི་ཀའི་གྲོས་ཚོགས་ཀྱི་སྙན་ཐོ་ཞིག་བཏོན་པའི་ནང། རྒྱ་ནག་གཞུང་གིས་གོ་ལ་ཁྱོན་ཡོངས་སུ་གནས་ཚུལ་རྫུན་བཟོ་བྱེད་པའི་སྲིད་ཇུས་དང་ལག་རྩལ་སྐོར་དཔེ་མཚོན་དུ་བགྲངས་ཡོད་པའི་གྲས་སུ། རྒྱ་ནག་གིས་འགྲོ་གྲོན་ཧ་ཅང་ཆེན་པོ་བཏང་ནས་གནས་ཚུལ་སྤེལ་རྒྱུའི་གནད་དོན་ཉོ་བ་དང། དེ་བཞིན་མིང་བྱང་རྫུན་མ་བཟོས་ནས་གནས་ཚུལ་བརྒྱུད་བསྒྲགས་བྱས་པ། གསར་འགོད་པར་དྲག་གནོན་གྱི་ལམ་ནས་རྒྱ་ནག་ལ་གནོད་པའི་གནས་ཚུལ་རིགས་བཀག་འགོག་བྱེད་ཀྱི་ཡོད་པ་ཐེར་འདོན་བྱས་ཡོད་པ་རེད། རྒྱ་ནག་གིས་རྒྱལ་སྤྱིའི་ནང་རྒྱ་ནག་གི་མངའ་འོག་ཏུ་ཡོད་པའི་བོད་དང་ཤིན་ཅང་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་ཚུལ་ངོ་མ་སྦས་གསང་བྱ་ཐབས་སུ་གསར་འགོད་པར་མགོ་སྐོར་བསླུ་བྲིད་བྱ་བཞིན་པ་དེ་ནི་དེ་རིང་ཁ་སང་ཙམ་མིན་པར་དེ་སྔ་རིག་གནས་གསར་བརྗེ་ཆེན་མོའི་སྐབས་སུའང་རྒྱ་ནག་གིས་དེ་ལྟར་བྱས་ཡོད་ལུགས་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ནམ་རྒྱུན་ནས་ས་ཆ་ཚང་མ་དེ་བཀག། ཕྱི་ལོགས་གསར་འགོད་པ་སོ་སོ་བཅས་ཡོང་མ་ཤེས་དེ་གནས་ཚུལ་དེ་འང་ཚང་མ་རྫུན་མ་རེད་རྫུན་མ་རེད་བཤད། འོན་ཀྱང་དངོས་ཡོད་གནས་ཚུལ་ག་རེ་རེད་ཟེར་ཁོ་ཚོ་ཁྱབ་བསྒྲགས་བྱེད་ཡག་དེ་མི་མང་ཡིད་ཆེས་གི་ཡོད་མ་རེད། ནི་དེ་མིག་གནས་སུ་མེད་པ་བཟོ་ནོ་རེ་བྱས་ནས་ཁོ་ཚོ་གསོད་རྒྱུ་རེད་དེ་ནི་དེ་དང་མཉམ་དུ། ད་ངས་ཆ་ཚང་རེད་ཟེར་ཐུབ་མེད་དེ་གསར་འགོད་པ་མང་པོ་ཞིག་རྒྱ་ནག་གཞུང་གི་སྔོན་མ་ནས་པད་དེ་ག་ས་ག་ནས་འབྲེལ་བ་བཙུགས་དེ་ཚོ་བྱས་ནས་ལྐོག་ད་ལྐོག་རྔན་སྤྲད་ཟེར་ནི་མི་འདུག་དེ་བསླུ་བྲིད་བྱས་ཟེར་ནི་མི་འདུག་ཁ་ཤས་ཀྱིས་བསམ་བློ་དེ་ཁྱད་ཤུགས་ཐུག་ནས་རྒྱ་ནག་གཞུང་ལ་དེ་གི་དེ་འདྲ་གསར་འགོད་པ་ཡོད་གང་ལྟར་ཁོ་འཛམ་བུ་གླིང་ནས་གསར་འགོད་པ་ཁོ་རང་སྟངས་འཛིན་འོག་འགྲོ་ཐུབ་ཡག། ཁོ་རང་ག་རེ་དགོས་ཟེར་ན་སྐད་ཆ་བཤད་རུག་བྱེད་ཀྱི་འདི་འདྲའི་གསར་འགོད་པ་དང་གསར་འགོད་པ་མེད་ཁ་ཤས་ཅི་སྤྲེལ་ཏེ་རྒྱ་ནག་ཁོ་ཚོ་དེ་རྒྱ་ནག་གཞུང་ཁོ་རང་གི་ཕྱི་རྒྱལ་ལ་བཙུགས་བསྡད་པ་གི་གསར་ཁང་ཁག་དང་གསར་ཁང་བར་ལ་མ་རྩ་བཙུགས་ཡོག་གི་འདི་འདྲའི་གསར་འགོད་པ་གོང་དང་ཐ་རྒྱ་བྱུས་སྟངས་གི་འཛམ་བུ་གླིང་ནས་གསར་འགོད་པ་ཁོ་ཚོ་བེད་སྤྱོད་གཏོང་ཐུབ་ཡག་འདི་འདྲ་བྱེད་འགྲོ་ཁིག་ཡོད་པ་ཡིན་ན་འགྲོ་འདི་འདྲའི་གསར་འགོད་པ་ཡོག་འདེད་དེ་ཚོ

མི་ཚེལ་ཁ་ཤས་དེ་རྒྱ་ནག་གཞུང་ལ་རྒྱབ་སྐྱོར་བྱེད་མཁན་དེ་དེ་ཁི་འདི་འདྲ་གསར་འགོད་པ་སྐད་གྲགས་ཅན་རེད་ཟེར་དང་རྒྱ་མི་ཁོ་ཚོ་སྐད་གྲགས་ཅན་རེད་ཟེར་འདི་འདྲ་བྱུང་འདུག་རེད་དེ་བྱུང་དེ་ཁོ་ཚོ་ད་ལྟ་གཅིག་པོ་མ་རེད་མགོ་ནས་མཐའ་ལ་མི་མང་ལ་མགོ་སྐོར་བཏང་ཡག་དང་དེ་ཚོ་གཅིག་གསར་འགོད་རང་དབང་དང་སྨྲ་བརྗོད་རང་དབང་དང་གནས་ཚུལ་ཕར་ཚུར་འགྲོ་ཡག་གི་རང་དབང་གི་མེད་པ་ཞིག་བཟོ་ཚར་དུས། དེ་ནི་ཁོ་ཚོ་གིས་ཁོ་རང་ཚོའི་སྐད་ཆ་བཤད་བདེ་བ་དང་དེ་ནི་ཁོ་རང་ཚོ་རྒྱ་ཉེ་རུ་ཨ་ཕི་གྷིག་གསར་འགོད་པ་དེ་ཚོ་གིས་ཁོ་ཚོའི་སྐད་ཆ་ཚུར་བསྐྱར་ཟློས་བྱེད་ཆེ་བ། ད་དེ་འདྲའི་གི་འགྲོ་སྟངས་འདྲ་ཞིག་རེད་དེ་སྔོན་མ་ནས་འགྲོ་སྟངས་དེ་འདྲ་ཞིག་རེད།
ཡང་འདིའི་ཐད་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཁྱབ་ཁོངས Global Engagement Center ཞེས། ཕྱིའི་རྒྱལ་ཁབ་ཀྱི་དྲིལ་བསྒྲགས་དང་གནས་ཚུལ་རྫུན་མ་ཁྱབ་སྤེལ་གྱི་ཐད་ཞིབ་འཇུག་གནང་མཁན་གྱི་ལས་ཁུངས་ཀྱི་ངོས་ནས་ཤོག་གྲངས་ལྔ་བཅུ་ང་བརྒྱད་ཡོད་པའི་སྙན་ཐོ་ཞིག་བཏོན་ཡོད་པའི་ནང་དུ། པེ་ཅིང་སྲིད་གཞུང་གིས་གནས་ཚུལ་རྫུན་མ་ཁྱབ་སྤེལ་གྱི་བྱ་སྤྱོད་འདིར་འགོག་རྒོལ་མ་བྱས་པ་ཡིན་ན། འདིས་འཛམ་གླིང་རྒྱལ་ཁབ་མང་པོའི་སྨྲ་བརྗོད་རང་དབང་ལ་ཚད་བཀག་ཐེབས་ནས། གོ་ལ་ཡོངས་ཀྱི་ཞི་བདེ་དང་བརྟན་བརླིང་ལ་གཏོར་བརླག་ཡོང་སྲིད་པའི་ཉེན་བརྡ་བཏང་འདུག་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། རྒྱ་ནག་གི་བྱ་སྤྱོད་དེས་རྐྱེན་པས་བོད་དང་ཤིན་ཅང་སོགས་ནང་མནར་གཅོད་དང་དཀའ་སྡུག་འོག་ཚུད་པའི་མི་རྣམས་ཀྱི་གནས་སྟངས་ངོ་མ་རྣམས། རྒྱལ་སྤྱིའི་ངོས་ནས་ཤེས་རྟོགས་ཐུབ་རྒྱུར་གེགས་སྐྱོན་བཟོ་བའི་ལམ་ནས་མི་རིགས་རྩ་མེད་བཟོ་རྒྱུའི་རྒྱ་ནག་གི་སྲིད་བྱུས་ཤིག་རེད་ཅེས་གསུངས་གནང་གི་འདུག།
དེ་དེ་ཡིན་དང་ཡིན་ཁོ་ཚོ་གཙོས་སྐོང་སོགས་ཀྱིས་བཟོ་བསྡད་ཡོད་རེད། འགྲོ་བ་མིའི་ཐོབ་ཐང་བཤད་ན་མི་འདུག་བོད་མིའི་ཆོས་རིག་གཞུང་དང་དེ་སོགས་མི་རིགས་ཀྱི་རྩ་མེད་བཟོ་ཡ་ད་འགྲོ་བ་མིའི་ཐོབ་ཐང་ལ་ཁྲིམས་འགལ་བ་དང་འདི་གི་མི་རིགས་དེ་རྩ་མེད་བཟོ་ཡ་སྲིད་བྱུས་ལག་ལེན་བྱས་བསྡད་ཡོད་རེད་ད་འོན་ཀྱང་ཁོ་རང་གི་འཛམ་བུ་གླིང་ཐོག་ཤེས་མ་བྱེད་པ་དང་འཛམ་བུ་གླིང་ཐོག་ལ་ཤེས་པ་ཡིན་ན་ཟེར་ཅེས་ག་རེ་ཟེར་རོ་ཞེས་དཔང་རྟགས་མེད་པ་འདྲ་པོ་བྱེད་ཡག་ཆེད་དུ་དེ་བཞིན་བོད་ནང་ལ་གསར་འགོད་པ་ཅི་ཡང་འགྲོ་ཆོག་མ་རེད་ཐ་ན་ཕྱི་རྒྱལ་མི་དེ་སུ་ཡིན་ན་འགྲོ་ཆོག་ཡོད་མ་རེད་འགྲོ་བ་ཡིན་ན་ཡིན་གཅིག་མི་གཅིག་ཁོ་ཚོ་གི་དེ་སྣེ་ཤན་པས་ཁྲིད་ནས་ག་པར་འགྲོ་འདོད་འགྲོ་ཟེར་ནས་ཅིག་ཀོ་རི་ཡ་ལ་འགྲོ་བ་ནང་བཞིན་གི་བོད་ནང་ལ་འགྲོ་འདོད་དོན་རང་རང་བྱེད་བསྡད་ཡོད་རེད་དེ་འདྲ་བྱེད་བསྡད་ཡག་མི་འདུག་ག་རེ་ཟེར་ཁོ་རང་བོད་ནང་ལ་མང་པོ་ཅིག་ཚུལ་ལོ་ལ་མཐོང་ཐོས་མཐོང་ཡ་མེད་པ། མཐོང་སོང་བ་ཡིན་ན་ཁོ་རང་ལ་གནོད་ཀྱི་ཡོད་པ་དེ་འདྲའི་གནས་ཚུལ་མང་མང་བྱས་ནས་དེ་འདྲ་བྱས་འདུག་གོ་དེ་བཞིན། གཏམ་མ་བྱེད་པ་དང་གསང་བ་བྱེད་ཡ་དང། དེ་ནི་ག་ཟེར་བྱ་དགོས་ན་ཁོ་རང་གི་སྟངས་འཛིན་འོག་ནས། བཤད་བྱེད་ཡ་དེ་བྱེད་ཡ་དེ་རྒྱ་ནག་གི་དབང་བྱུས། འགྲོ་སྟངས་ཀྱི་དེ་ག་རེ་ཟེར་ན་ཅིག་བོད་མི་ལ་འབྲེལ་བ་མ་བྱེད་པ་ཕྱི་རྒྱལ་ལ་གནས་ཚུལ་དངོས་ཡོད་དེ་མ་སྤྲད་པ། དེ་དང་མཉམ་དུ་ཁོ་རང་ཚོ་གི་དམིགས་ཡུལ། ཁོ་རང་ཚོ་བྱེད་ཡ་དེ་ག་རེ་ཟེར་བ་ད་ཅིག་མི་རིགས་རྩ་མེད་བཟོ་ཡ་གི་དེ་སོགས་དེ་མུ་མཐུད་དུ་ལག་ལེན་བྱེད་ཐུབ་པ་ཡོང་ཡ་དེ་འདྲའི་སྲིད་བྱུས་ཞིག་རེད་བ་ལ།
རྒྱ་ནག་གིས་ཉེ་ཆར་ཕྱི་ཟླ་དགུ་པའི་ནང་ཤར་ཏུར་ཀི་སི་ཐན་དུ་ཕྱི་རྒྱལ་གྱི་གསར་འགོད་པ་ཉི་ཤུ་རྩ་གཉིས་ཙམ་ཁྲིད་ནས་འཁྲབ་སྟོན་སྣ་ཚོགས་བྱས་ནས་ཁོང་ཚོར་རྒྱ་ནག་གིས་ཨུ་གུར་མི་རིགས་ལ་ཡག་པོ་བྱས་བཞག་བྱེད་ཀྱི་འདུག་བསམ་པའི་ཚོར་བ་བྱུང་བ་བཞིན་དེ་སྔ་ཉིས་སྟོང་བཅུ་དགུ་ལོར་ཡང་ལྷ་སར་བོད་ཀྱི་ཡར་རྒྱས་གླེང་སྟེགས་ཞེས་པ་ཞིག་གོ་སྒྲིག་བྱས་ནས་ཕྱི་རྒྱལ་གྱི་གསར་འགོད་པ་སུམ་ཅུ་ཙམ་མགྲོན་འབོད་བྱས་ནས། བོད་ནང་བདེ་སྐྱིད་དང་ཡར་རྒྱས་ཆེན་པོ་ཕྱིན་ཡོད་པའི་འཁྲབ་སྟོན་བྱས་པར། ཕྱི་རྒྱལ་གྱི་གསར་འགོད་པ་ཚོས་དངོས་ཡོད་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནས་ཚུལ་རྣམས་མ་ཤེས་པའི་ཐོག་ནས། རྒྱ་ནག་གི་ག་ཁྲིད་ག་སོང་གི་ལམ་ནས་གང་མཐོང་བ་དེའི་ཐོག་ནས་མཐོང་སྣང་བཟང་པོ་བྱུང་ཞེས་བཤད་ཡོད་པ་རེད། ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་དམངས་གཙོའི་སྤྱི་ཚོགས་ནང་གཏམ་བརྗོད་ཀྱི་རང་དབང་དང་ཐོབ་ཐང་གིས་དམངས་གཙོ་བདེ་བླག་ཡོང་བར་ནུས་པ་གལ་ཆེན་འདོན་བཞིན་ཡོད་རེད་དེང་སང་ང་ཚོའི་སྤྱི་ཚོགས་ནང་གི་སྒྲིག་འཛུགས་ཀྱི་གསར་འགྱུར་བརྒྱུད་ལམ་ཡང་ན་སྤྱི་ཚོགས་ཀྱི་དྲ་ལམ་བརྒྱུད

ཉེ་བའི་ཆར་ལ་ནི་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ཡང་གནང་ཡོད་རེད། དེའི་སྔོན་ལ་ཡང། བཙན་བྱོལ་བོད་མི་ནང་ཡོད་པའི་ནོར་ཝེ། རླུང་འཕྲིན་ཁང་ནང་ལོགས་ལ་འགན་འཛིན་གྱི་ངོས་ནས་ཕྱག་ལས་རབ་དང་རིམ་པ་མང་པོ་ཞིག་གནང་ཡོད་རེད་ལ། དེའི་བརྒྱུད་ནས་ནི། བཙན་བྱོལ་གྱི་བོད་མིའི་སྒྲིག་འཛུགས་ནང་ལོགས་ལ། སྒྲིག་འཛུགས་དང་ད་ག་ནང་བཞིན་གྱི་དམངས་གཙོའི་འཕེལ་རིམ་ཐོག་ལ་ཡང་ནི་གསར་འགོད་པ་དང་ད་ག་ནང་བཞིན་གསར་འགྱུར་བརྒྱུད་ལམ་གལ་ཆེན་པོ་ཆགས་བསྡད་ཡོད་རེད་ལ། སོང་ཙང་གསར་འགྱུར་བརྒྱུད་ལམ་གྱི་ཐོག་ནས་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཤུགས་རྐྱེན་དང་ད་ག་ནང་བཞིན་གྱི་ནུས་པ་བཟང་ངན་ག་འདྲའི་ཐོག་ནས་ཐོན་ཡོད་མེད་སྐོར་ལ་སྐུ་ངོ་ལགས་ཀྱི་དགོངས་ཚུལ་གཅིག་གསུང་རོགས་གནང།
དང་པོ་དང་ངས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་འདི་ལས་རིམ་གྱིས་གསན་གཟིགས་མཁན་ཚང་མ་ལ་ཡ་ཨན་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ད་སྤྱིར་བཏང་ནས་གལ་པོ་རེད། དེ་རིང་ཁ་སང་དུས་ཚོད་འདི་ལ་ཡ་ད་རླུང་འཕྲིན་ཡིན་ནའི་འདྲ་བརྒྱུད་ལམ་ལ་ཡ་གཏན་འཇགས་ཀྱི་བརྒྱུད་ལམ་ཡོད་རུང་ད་རླུང་འཕྲིན་ཁག་གསུམ་དང་དེ་ཚོ་དང

གསར་འགོད་པ་ཡིན་པ་གཙོ་བོ་བརྩིས་པའི་ཐོག་ནས་ང་བོད་པ་ཡིན་པ་གཞུག་གུ་བོད་མི་རེད་པ། བོད་མི་ནང་ལོགས་ནས་ཆོལ་ཁ་གང་རུང་ཅིག་གི་མི་རེད་ཆོལ་ཁ་གང་རུང་ནས་ལུང་ཚན་ཅིག་འདི་ཕ་བཞག་ནས་ང་གསར་འགོད་པ་ཡིན་པ་གཙོ་བོ་བརྩིས་ནས་གསར་འགོད་དེ་བོད་སྤྱི་བ་ལ་ཕན་གི་འདུག་ཕན་གི་མི་འདུག་སྤྱི་བའི་དོན་དག་ཆགས་ཀྱི་འདུག་ཆགས་ཀྱི་མི་འདུག་དེ་ག་ནང་བཞིན་གྱི་སྤྱི་བའི་སྒྲིག་འཛུགས་ཚགས་ཚུད་པོ་བཏང་ཡ་ལ་ངེད་ཀྱི་དྲི་བ་དེ་གི་ཕན་གྱི་འདུག་གནོད་ཀྱི་འདུག་དེ་འདྲའི་དགོངས་པ་བཞེས་ནས

སྒྲིག་འཛུགས་ཡོད་པའི་བརྒྱུད་ལམ་འདི་གའི་འདི་ངས་དམངས་གཙོའི་ཀ་བ་བཞི་པ་ལྟ་བུ་བྱེད་ཅེས་དེ་འདྲའི་ཅིག་གི་ཕྱག་ལས་གནང་སྟངས་འདི་ངས་ད་ངས་གོང་དུ་ཞུས་ནས་ཚད་ལྡན་ཡག་པོ་བྱས་ནས་སྤྱི་བའི་དོན་དག་ལ་དཀའ་ངལ་སེལ་ཡས་ལ། གྲོས་ཚོགས་ཀྱི་གནས་ཚུལ་ཞིག་ན་འདི་ཕྱོགས་ཡོངས་ག་འདྲས་སྤྲད་དགོས་འདུག་མི་དམངས་གནས་ཚུལ་སྤྲད་ཡས་དེ་ག་ནས་གཞུང་གི་ལས་དོན་ཞིག་གནང་གི་འདུག་ན་འདི་ཕྱོགས་ཡོངས་མི་དམངས་ག་འདྲས་སྤྲད་དགོས་འདུག་གཞུང་གི་ལས་དོན་དེ་ཚགས་ཚུད་པོ་བཏང་ཡས་ལ་བརྒྱུད་ལམ་ངོས་ནས་ག་རེ་འགན་འཁྱེར་དགོས་འདུག་བྱེད་སྟངས

ལགས་རེད་ལགས་སྔ་མོ་ཡིན་ན་ང་ཚོའི་གི་གསར་འགྱུར་འདི་ཚོ་ཁག་གི་ཚགས་པར་བརྒྱུད་ནས་རེད་དམ་ཡིག་ཐོག་བརྒྱུད་ནས་བསླེབས་ཡོད་ཙང་དུས་ཚོད་ག་ལ་གང་འཚམས་འགོར་དུས་དུས་མི་མང་ལ་གོ་རྟོགས་འདི་ཚོ་ལམ་སང་སྤེལ་ཐུབ་ཡོད་མ་རེད་པ་ད་ཡིན་ནའི་དེང་སང་དུས་ཚོད་འདི་ལ་ནི་སྤྱི་ཚོགས་དྲ་ལམ་གི་བརྒྱུད་ནས་ནི་གནས་ཚུལ་འདི་ཚོ་ལམ་སང་རག་གི་ཡོད་ཙང་དེ་དེའི་རྐྱེན་གྱིས་འགྱུར་བ་ཤུགས་ཆེན་པོ་ཞིག་ཐེབས་བསྡད་ཡོད་རེད་པ་ད་དེ་ཡིན་དུས་ཨ་ནི་སྤྱི་ཚོགས་ཀྱི་དྲ་ལམ་བརྒྱུད་ནས་ནི་སྤྱི་ཚོགས་ནང་ལོགས་ལ་ནི་ཤུགས་རྐྱེན་དང་ད་ག་ནང་བཞིན་བོད་མི་སྒྲིག་འཛུགས་རེད་ད་ག་ནང་བཞིན་བོད་པའི་གི་རྩ་དོན་དང་དམངས་གཙོའི་གི་སྒྲོམ་གཞིའི་གི་ཐོག་ལ་ཡང་གནོན་ཤུགས་དང་དེ་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་མེད་ཀྱི་སྐོར་ལ་ནི་ཡང་སྐུ་ངོ་ལགས་ཀྱི་དགོངས་ཚུལ་ཐུང་ཐུང་ཅིག་གསུང་རོགས་གནང།

ལྷག་པར་དུ་སྒྲིག་འཛུགས་ཡོད་པའི་བརྒྱུད་ལམ་ཁག་གིས་གཟབ་གཟབ་བྱས་ནས་ལས་དོན་བྱེད་དགོས་ཡས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག་ཨ་དེ་ག་ནང་བཞིན་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བྱེད་མཁན་བོད་མི་ཚང་མ་ང་ཚོ་ཡག་པོ་བྱེད་ཡས་དེ་དཔེ་གལ་ཆེན་པོ་རེད་ང་ཚོ་སྤྱི་བ་གཙོ་བོ་བརྩི་དགོས་རེད་རྩ་དོན་གཙོ་བོ་བརྩི་དགོས་རེད་སོ་སོའི་ཕྱོགས་རིས་དེ་རྩ་བ་ཉིད་ནས་གནང་ཉན་གྱི་མ་རེད

ལགས་འོང་དེ་བཞིན་ད་དམངས་གཙོའི་གི་ལམ་ལུགས་གི་དགེ་མཚན་ཆེ་ཤོས་དེ་ནི་སོ་སོའི་སྒེར་གི་བསམ་ཚུལ་དེ་མར་བཤད་བྱས་སྨྲ་བརྗོད་རང་དབང་དེ་བེད་སྤྱོད་བཏང་ཡས་དེ་ཡོད་ད་མི་ཚང་མ་ལ་ཡོད་རང་དབང་དེ་ཡོད་རེད་པ་ཨ་ནི་དེ་ཡོད་དུས་ཙམ་པ་ནི་མི་མང་པོ་ཞིག་གི་སོ་སོའི་གི་བསམ་ཚུལ་དེ་ནི་དྲ་ཐོག་བརྒྱུད་ནས་རེད་ད་ག་ནང་བཞིན་བརྙན་ཐུང་གི་ལོངས་སུ་སྤྱོད་བྱས་ནི་ཁ་ནས་སོ་སོའི་གི་བསམ་ཚུལ་ཚང་མ་མར་བཤད་ཀྱི་ཡོད་རེད་ད་ག་ནང་བཞིན་གནས་ཚུལ་དེ་ཚོ་མར་སྤེལ་གྱི་ཡོད་རེད་ཡང་མི་འགའ་ཤས་ཀྱིས་ཡང་ག་རེ་དགོངས་ཚུལ་ཡོད་ཞུ་བར་བྱེད་ན་ཁོ་ཚོའི་གི་སྤྱི་ཚོགས་ཀྱི་དྲ་ལམ་གྱི་བརྒྱུད་ནས་མི་ཚང་མ་ད་སོ་སོའི་བསམ་ཚུལ་འདྲ་མིན་བཤད་དེ་གི་སྤྱི་ཚོགས་ནང་ལོགས་དཀྲོག་གཏམ་སྤེལ་གྱི་འདུག་དེ་ཡིས་ནི་སྤྱི་ཚོགས་ནང་ལོགས་ལ་མཐུན་སྒྲིལ་ལ་གནོད་ཀྱི་འདུག་ལ་བྱས་ཡ་དེ་འདྲའི་ཐོག་ལ་ཡང་དགོངས་པ་བཞེས་མཁན་ཁ་ཤས་ཤིག་ཡོད་རེད་བ་ལགས་དེ་ཡིན་དུས་སྐུ་ངོ་སྐུ་ཞབས་ཀྱིས་ཡང་ད་དམངས་གཙོའི་གི་ལམ་ལུགས་དེ་ཚད་དང་ལྡན་པ་ཞིག་ཡོད་པ་གཟིགས་ཀྱི་ཡོད་ནམ་ཡང་ཡང་ན་དེ་ལ་ཞན་ཆ་ཡོད་བྱས་ཡ་དེ་སྐྱོན་རྩ་བ་དེ་ག་རེ་ཡོད་པ་ཅིག་དགོངས་ཀྱི་ཡོད་ནམ་ལགས།
དེ་ད་ལྟ་དེ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་ལྟ་ཕྲན་བུའི་དཀའ་ངལ་ཡོང་ཡ་དང་མཐུན་སྒྲིལ་མ་ཡོང་ཡ་འདི་དམངས་གཙོ་གི་ལམ་ལུགས་ཀྱི་སྐྱོན་གང་ཡང་མ་རེད། ལམ་ལུགས་དེ་གང་ཡང་ཡོད་པ་རེད། བཅའ་ཁྲིམས་ཡིན་ནའི་འདྲ་སྒྲིག་གཞི་ཉི་ཤུ་རྩ་བརྒྱད་རྩ་དགུ་ཡིན་ནའི་འདྲ་ཚང་མ་ལམ་ལུགས་དེ་འཛམ་གླིང་ཚང་མ་ལ་ཡོད་རེད། ད་ཡིན་པ་ཡིན་ནའི་ལམ་ལུགས་འདི་ལག་བསྟར་བྱེད་མཁན་གྱི་གང་ཟག

ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་དུས་རབས་བཅོ་བརྒྱད་པའི་ནང་གི་དབྱིན་ཇིའི་བུད་མེད་རྩོམ་སྒྲིག་པ་གྲགས་ཅན Jane Austen མཆོག་གི་སྐོར་ཚུལ་ལུག་རྒྱུད་ལྷུན་གྲུབ་ཚེ་རིང་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
Jane Austen ནི་དབྱིན་ཇིའི་རྩོམ་སྒྲུང་ནང་མི་དམངས་དཀྱུས་མ་རྣམས་ཀྱི་ནམ་རྒྱུན་གྱི་མི་ཚེ་སྐྱེལ་ཕྱོགས་ཐོག་དེང་རབས་ཀྱི་རྣམ་པ་གསལ་སྟོན་གནང་མཁན་དང་པོ་དེ་ཡིན་པ་རེད། ཁོང་གི་སྐུ་ཚེའི་ནང་རྩོམ་སྒྲུང་དེབ་གྲངས་བཞི་བྲིས་གནང་ཡོད་པ་དེ་དག་ནི་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་གཅིག་ལོར Sense and Sensibility ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་གསུམ་ལོར Pride and Prejudice ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་བཞི་ལོར Mansfield Park ཞེས་པ་དང། ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅོ་ལྔ་ལོར Emma ཞེས་པའི་དཔེ་དེབ་ཁག་བཞི་ཡིན་པ་རེད་འདུག་གོང་ཞུས་ཀྱི་དཔེ་དེབ་དེ་དག་དང་ཁོང་འདས་གྲོངས་སུ་གྱུར་གནང་བའི་རྗེས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་བདུན་ལོར་དཔར་སྐྲུན་གནང་བའི Persuasion ཞེས་པ་དང Northanger Abbey བཅས་པའི་དཔེ་དེབ་ཁག་གི་ནང་ཁོང་གིས་དུས་རབས་བཅུ་དགུ་པའི་འགོ་སྟོད་ནང་གི་དབྱིན་ཇིའི་འབྱོར་བ་འབྲིང་བའི་གྲལ་རིམ་མི་དམངས་རྣམས་ཀྱི་མི་ཚེ་སྐྱེལ་སྟངས་སྐོར་ཧ་ཅང་གི་གསལ་པོ་བཀོད་གནང་ཡོད་པར་འདུག་ཁོང་གི་དཔེ་དེབ་དེ་དག་ནང་དུས་སྐབས་དེའི་མིའི་སྤྱོད་ཚུལ་ཁག་ཇི་ལྟར་ཡོད་པ་ངོ་བོ་མཚོན་པར་གནང་ཡོད་ནའང། ཁོང་འདས་གྲོངས་སུ་གྱུར་ནས་ལོ་ངོ་ཉིས་བརྒྱ་ལྷག་གི་རིང་ལའང་དེ་དག་གི་གལ་གནད་ཀྱི་རང་བཞིན་དང་མང་ཚོགས་ཐོག་གི་དགའ་མོས་དེ་རྒྱུན་མཐུད་ནས་གནས་ཡོད་པར་འདུག། ལྕམ Jane Austen མཆོག་ཆིག་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་དབྱིན་ཡུལ་གྱི Hampshire མངའ་ཁུལ་གྱི Steventon ཞེས་པའི་གྲོང་གསེབ་དེར་འཁྲུངས་པ་དང། ཁོང་གི་ཡབ Reverend George Austen ནི་གྲོང་གསེབ་དེའི་ཡེ་ཤུའི་ལྷ་ཁང་གི་འགོ་ཁྲིད་ཞིག་ཡིན་པ་རེད་འདུག་ཁོང་གི་ནང་ཁྱིམ་ན་བུ་ཕྲུག་བརྒྱད་ཀྱི་ནང་བུ་དྲུག་དང་བུ་མོ་གཉིས་བྱུང་བའི་ཁོངས་ནས་ཁོང་བུ་ཕྲུག་བདུན་པ་དེ་ཡིན་པ་རེད་འདུག། ཁོང་གིས་དཔེ་དེབ་དང་པོ་གསུམ་གྱི་ནང་ཟུར་ཟ་ཤུགས་ཆེ་ཡོད་པའི་མིའི་རྣམ་པའི་གཤིས་ཀ་དང་སྤྱི་ཚོགས་གཉིས་དགོད་བྲོའི་རྣམ་པའི་ཐོག་མཉམ་བསྲེས་གནང་བ་དེ་མངོན་གསལ་ཡོད་པ་རེད་འདུག Sense and Sensibility ཞེས་པའི་དཔེ་དེབ་དེའི་ནང Dashwood ཞུ་བའི་དབུལ་ཞིང་ཕོངས་པའི་བུ་མོ་སྤུན་མཆེད་གཉིས་ཀྱི་སྒྲུང་ཡིན་ཞིང Marianne ནི་ཚོར་བ་རྣོན་པོ་ཡོད་མཁན་གྱི་གང་ཟག་ཅིག་ཡིན་ལ། དཔེར་ན་ཁོ་མོ་ཕྱི་གསལ་ནང་གསལ་བྱེད་མཁན་ཞིག་དང། ཧུར་བརྩོན་ཅན་གྱི་འདུ་ཤེས་ཡོད་མཁན་ཞིག་དང། ཁོ་མོ John Willoughby ལ་སེམས་པ་ཤུགས་ཆེ་ཤོར་ཡང་ཁོ་པ་ནི་རྒྱུ་ནོར་ལ་འདོད་རྔམ་ཤུགས་ཆེ་ཡོད་མཁན་ཞིག་ཡིན་པ་རེད་འདུག་ཁོ་པས་མཁར་དབང་རྒྱུད་འཛིན་བྱེད་མཁན་གྱི་བུད་མེད་ཞིག་དང་གཉེན་སྒྲིག་བྱས་ནས་རང་ཉིད་ཀྱི་བཟའ་ཟླ Marianne གཡུག་ནས་ཁོ་མོ་རང་ལས་ལོ་ན་ཉི་ཤུ་ཡིས་ཆེ་བ Colonel Brandon མཉམ་སྡོད་དགོས་བཟོས་ཡོད་པ་རེད་འདུག། དེ་ལས་ལྡོག་སྟེ་ཁོ་མོའི་སྤུན་ཆེ་བ Elinor གི་རང་གཤིས་ནི་དོ་ནན་དང་དབྱེ་གསལ་ཆོད་ལ་རང་གི་དགའ་རོགས Edward Ferrars ལ་རྒྱུན་མཐུད་ནས་འབྲེལ་བ་ཡག་པོ་བྱས་པའི་དབང་གིས་དེ་སྔོན་ཡི་མུག་གི་དཀའ་ངལ་རིམ་པ་འཕྲད་པར་ལྟོས་མེད་ཀྱིས་ཁོ་པ་དང་གཉེན་སྒྲིག་བྱེད་ཐུབ་པ་བྱུང་ཡོད་པ་རེད་འདུག།

ཟུར་ཟའི་ལམ་ནས་མཉམ་བསྲེས་གནང་ཡོད་པ་རེད་འདུག་ཡང་ཁོང་གིས Mansfield Park ཞེས་པའི་དཔེ་དེབ་དེའི་ནང་ཆོས་ལུགས་སྐོར་དང་ཆོས་ལུགས་ཐོག་གི་འགན་དབང་སྐོར་གྲོས་བསྡུར་གནང་ཡོད་པ་དང་དེའི་བརྗོད་བྱའི་ཐོག་ནས་ཁོང་གི་དཔེ་དེབ་ཁག་གི་ཁོངས་ནས་སྒམ་བརླིང་ཆེ་ཤོས་དེ་ཡིན་པ་རེད་འདུག། ཁོང་གི་དཔེ་དེབ་ཁོངས་ནས་དགོད་བྲོའི་རང་བཞིན་ལྡན་པ་དེ Emma ཞེས་པའི་དཔེ་དེབ་དེ་ཡིན་པ་དང། དཔེ་དེབ་དེའི་ནང་བུད་མེད་ན་གཞོན Emma Woodhouse ཞུ་བ་ཁོང་རྣམ་པ་ལེགས་ལ་རྒྱུ་ནོར་ཆེ་བ་དང་གདེང་ཚོད་ཡང་ལྡན་ལ་ཁོ་མོས་རང་ཉིད་ཀྱི་མཛའ་གྲོགས་དང་ནང་མི་ཁྱིམ་མཚེས་བར་བྱུས་མེད་བྱུས་གཏོགས་ཀྱི་གཉེན་སྒྲིག་བྱེད་པའི་ཐབས་ཤེས་བྱས་ཀྱང་ལམ་ལྷོང་གང་ཡང་བྱུང་མེད་པའི་སྐོར་ཡིན་པ་རེད་འདུག།

Jane Austen མཆོག་གི་སྐུ་ཚེའི་ལོ་རྒྱུས་སྙན་སྒྲོན་ཞུ་བཞིན་ཡོད་པས། རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་བ་ཡིན། དབྱིན་ཇིའི་རྩོམ་སྒྲུང་འབྲི་སྲོལ་དེ་དུས་རབས་བཅོ་བརྒྱད་པའི་འགོ་སྟོད་ནང་འགོ་འཛུགས་གནང་བར་ངོས་འཛིན་གྱི་ཡོད་པ་དང། དེ་ཡང་རྩོམ་སྒྲིག་པ། Daniel Defoe། དང། Samuel Richardson། དང། Henry Fielding རྣམ་པ་གསུམ་གྱིས་གཙོ་བོར་གནང་ནས་འགོ་འཛུགས་གནང་བར་ངོས་འཛིན་ཡོད་ནའང། དེང་རབས་ཀྱི་ངོ་བོ་ལྡན་ལ་མི་དམངས་དཀྱུས་མ་དང་སྤྱི་བཏང་གི་གནས་སྟངས་སྐོར་རྩོམ་སྒྲུང་བྲིས་གནང་མཁན་ཐོག་མ་དེ་རྩོམ་སྒྲིག་པ་ལྕམ Jane Austen མཆོག་ལ་ངོས་འཛིན་ཐོབ་གནང་ཡོད་པ་རེད་འདུག། ཁོང་གིས་བྲིས་གནང་བའི་རྩོམ་སྒྲུང་གཙོ་བོ་དྲུག་གི་ནང་ཁོང་རང་ཉིད་འཚོ་བཞུགས་སྐབས་ཀྱི་དབྱིན་ཇིའི་འབྱོར་བ་འབྲིང་བ་ཚོའི་ཀུན་སྤྱོད་སྐོར་དགོད་བྲོའི་ཚུལ་དུ་བྲིས་གནང་ཡོད་པ་མ་ཟད། ནང་ཁྱིམ་གྱི་རྩོམ་སྒྲིག་གི་སྒྱུ་རྩལ་ཞེས་པ་ཞིག་ཡོང་རྒྱུ་ཡོད་པ་མངོན་པར་གནང་ཡོད་པ་རེད་འདུག་ཁོང་གི་གཏམ་རྒྱུད་ནང་བུད་མེད་གཞོན་ནུ་མ་ཚོས་དགའ་རོགས་བསྒྲིགས་ནས་གཉེན་སྒྲིག་བརྒྱུད་རང་གི་ངོ་བོ་ཤེས་པ་དེ་ཡང་ནས་ཡང་དུ་བྲིས་གནང་བ་དང་ཁོང་ཚོའི་མི་ཚེའི་སྐོར་སླ་བོར་ཤེས་ཐུབ་པ་ཁག་གི་སྐོར་དོ་ནན་ཐོག་བྲིས་གནང་ཡོད་པ་རེད། དེ་ལྟར་གྱི་དོ་བདག་ཅིག་ལ་དོ་ནན་དང་མིའི་ཀུན་སྤྱོད་ཀྱི་ཁྱད་ཆོས་དང། ཁོང་གི་དཔེ་དེབ་ཁག་ནང་གི་བུད་མེད་རྣམ་པ་དང་སྤྱི་ཚོགས་བར་གྱི་འཁོན་འཛིན་གྱི་རྣམ་པ་དེ་དུས་རབས་བཅོ་བརྒྱད་པའི་རིག་གཞུང་ལས་དེང་དུས་ཀྱི་དུས་རབས་དང་འདྲ་བ་ཆགས་ཡོད་པ་རེད་འདུག། དེ་ལྟར་གྱི་དེང་དུས་དང་འཚམས་ལ། ཁོང་གི་སྤྱང་གྲུང་འཛོམས་པའི་གཤིས་ཀའི་ཉམས། དངོས་ཡོད་ཀྱི་གནས་ཚུལ་བརྗོད་བྱ་དེ་ཡང་ལོ་དུས་གང་གི་ཐད་ནས་གོ་ཐུབ་པ། ཁོང་རང་ཉིད་ཀྱི་སྤྱང་གྲུང། དགོད་བྲོའི་ཐོག་ནས་གདུང་སེམས་མཉམ་སྐྱེད། བློ་སྐྱེད་དང་ལྡན་པའི་ཐོག་ནས་སྒྲུང་ཁག་བྲིས་གནང་སྟངས་དེ་ཡང། བློ་ཁ་ཁེངས་པོ་ཞིག་ཡོད་པ་མ་ཟད་དཔེ་དེབ་ཁག་མཛེས་སྡུག་དང་ལྡན་པའི་ཐོག་བྲིས་གནང་སྟངས་དེར་དཔེ་དེབ་ཀློག་པ་པོ་རབ་འབྲིང་ཐ་གསུམ་གྱིས་དུས་ད་ལྟའང་དགའ་མོས་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད། རྩོམ་སྒྲུང་བྲིས་གནང་མཁན་ལྕམ། Jane Austen། མཆོག་གིས་བྲིས་གནང་བའི་དཔེ་དེབ་ཁག་དུས་ད་ལྟའང་རྒྱུན་མཐུད་ནས་མཚན་སྙན་ཆེན་པོ་ཡོད་པ་ནི་ཁོང་གི་དཔེ་དེབ་ཁག་ལ་གཞི་བཅོལ་ནས་གློག་བརྙན་དང་གཟུགས་མཐོང་རླུང་འཕྲིན་ནང་བཟོ་བཀོད་གནང་ཡོད་ཅིང། དེའི་ཁོངས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཁོང་གི་དཔེ་དེབ Sense and Sensibility ཞེས་པ་དེར་གཞི་བཞག་པའི་གློག་བརྙན་ཞིག་གློག་བརྙན་བཀོད་སྒྲིག་གནང་མཁན་སྐུ་ཞབས་ཨང་ལིས་བཟོས་གནང་བ་དེའི་ནང་ཨ་མི་རི་ཁའི་གློག་བརྙན་འཁྲབ་སྟོན་པ་ཨེ་མ་ཐོམ་སོན་དང། ཁེད་བྷིན་སི་ལེད་ཀྱིས་འཁྲབ་སྟོན་གནང་ཡོད་པ་རེད་འདུག་དེ་བཞིན་ཁོང་གི་དཔེ་དེབ Pride and Prejudice ཞེས་པ་དེར་གཞི་བཞག་པའི་གློག་བརྙན་ཞིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོར་གློག་བརྙན་འཁྲབ་སྟོན་པ Greer Garson དང Laurence Oliver རྣམ་གཉིས་ཀྱིས་འཁྲབ་སྟོན་གནང་བ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་གློག་བརྙན་འཁྲབ་སྟོན་པ Jennifer Ehle དང། ཀོ་ལིན་ཧྥིད་རྣམ་གཉིས་ཀྱིས་གཟུགས་མཐོང་རླུང་འཕྲིན་ཐོག་བརྙན་ཐུང་རིམ་པ་བྱས་ནས་བཏོན་གནང་ཡོད་པ་རེད་འདུག་ཡང། Mansfield ཞེས་པའི་དཔེ་དེབ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་གཟུགས་མཐོང་རླུང་འཕྲིན་ཐོག་བརྙན་ཐུང་རིམ་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་དེ་གློག་བརྙན་དང། ཡང་དེ་ཕྱི་ལོ་ཉིས་སྟོང་བདུན་ལོར་གཟུགས་མཐོང་རླུང་འཕྲིན་ཐོག་གི་གློག་བརྙན་ཞིག་ཀྱང་བཟོས་ཡོད་པ་རེད་འདུག།

ད་ལྟ། དུས་རབས་བཅོ་བརྒྱད་པའི་ནང་དབྱིན་ཇིའི་རྩོམ་སྒྲུང་བྲིས་གནང་མཁན་གྲགས་ཅན་ལྕམ། Jane Austen། མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་ཕྲན་ཡང་ལྷུན་གྲུབ་ཟེར་ཡིན། ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡོམས་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་མངའ་སྡེའི་ནང་ཆུ་ལོག་གི་གོད་ཆག་བྱུང་བར་ཐུགས་གསོའི་འཚམས་འཕྲིན་དང་ངལ་སེལ་ཆེད་ཞལ་འདེབས་ཀྱང་སྩལ་གནང་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འཛིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་སྲིད་སྐྱོང་གི་ཐུགས་འགན་བཞེས་རྗེས་ལྷོ་ཨ་མི་རི་ཀའི་ཁུལ་ལ་གཞུང་འབྲེལ་ཕྱོགས་ཕེབས་ཐོག་མ་དེ་གནང་བཞིན་ཡོད་པ་ལྟར། འདི་ཚེས་ལྔ་ཉིན་ཀོ་ལོམ་བི་ཡའི་ནང་ཕེབས་འབྱོར་བྱུང་ཡོད་འདུག། རྒྱ་ནག་གི་ཧྭ་ཝེ་ཞེས་པའི་ཚོང་དོན་ཚན་པར་ཐའེ་ཝན་གྱི་བཟོ་ཚོང་ལས་ཁང་གིས་ཁྲིམས་འགལ་གྱི་མཐུན་འགྱུར་སྦྱོར་སྤྲོད་བྱས་ཡོད་མེད་ཞིབ་འཇུག་གནང་རྒྱུ་ཡིན་ཞེས་ཐའེ་ཝན་དཔལ་འབྱོར་བློན་ཆེན་མཆོག་ནས་གྲོས་ཚོགས་ནང་གསལ་བཤད་གནང་འདུག། ཧི་མ་ལ་ཡ་བསྐོར་བའི་རྒྱལ་སྤྱིའི་གླེང་སྟེགས་ཐེངས་གསུམ་པའི་སྐོང་འཚོགས་ཀྱི་གླེང་སྟེགས་ཤིག་གི་སྟེང་རྒྱལ་སྤྱིའི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་ས་ཁུལ་དེའི་རྒྱལ་ཁབ་སོ་སོས་ཕན་ཚུན་གྱི་བདག་དབང་ལ་བརྩི་འཇོག་བྱེད་དགོས་ཞེས་བརྗོད་ཡོད་འདུག